དེ་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་ཡི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་ལ་རང་སྐྱོང་གི་གནས་བབ་ལས་རང་བཙན་རྩོད་ལེན་གནང་གི་མེད་པར་རྒྱ་གར་གྱི་གསར་འགོད་པ་ཁག་ཅིག་ལ་བཀའ་ལན་གནང་བ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། རྒྱ་གར་ཝ་ར་ཎ་སིའི་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་ལོ་ཙཱ་བ་རྣམས་ཀྱིས་པཱ་ལིའི་སྡེ་སྣོད་གསུམ་བོད་བསྒྱུར་གནང་བའི་ལས་གཞིའི་ཁོངས་ནས་ཕྱག་དཔེ་པར་སྐྲུན་ཟིན་པ་ཁག་ཅིག་གི་པར་ཕུད་གོང་ས་མཆོག་ལ་སྤྱན་འབུལ་ཞུས་སྐབས་མགོན་པོ་གང་ཉིད་ཐུགས་དགྱེས་ཚོར་གྱིས་ཡི་རངས་བསྔགས་བརྗོད་མཛད་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། བཅར་འདྲིའི་ལེ་ཚན་ནང་ཨ་མི་རི་ཀའི་ཀེ་ལ་ཧྥོར་ནི་ཡའི་མངའ་སྡེ་ནང་རྟེན་གཞི་བྱས་པའི་ལྕགས་ཟམ་བོད་ཀྱི་ལྷ་མོ་གླུ་གར་ཚོགས་པའི་རྒྱབ་ལྗོངས་ལོ་རྒྱུས་དང་ཨ་མི་རི་ཀའི་རྒྱལ་ཡོངས་སྒྱུ་རྩལ་ཐེབས་རྩ་ཁང་གི་སྒྱུ་རྩལ་གཟེངས་རྟགས་ཤིག་འབུལ་གཏན་འཁེལ་ཡོད་པའི་སྐོར་སྙན་སྒྲོན་ཞུ་རྒྱུ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་བསྟན་འཛིན་པདྨ་ལགས་དང་གཡུ་སྒྲོན་གཉིས་ནས་སྙན་སྒྲོན་ཞུ་བ་ཡིན། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་ལ་རང་སྐྱོང་གི་གནས་བབ་ལས་རང་བཙན་རྩོད་ལེན་གནང་གི་མེད་པར་རྒྱ་གར་གྱི་གསར་འགོད་པ་ཁག་ཅིག་ལ་བཀའ་གནང་འདུག་དེ་ཡང་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་ལྔ་རེས་གཟའ་ཟླ་བའི་ཉིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་རྒྱ་གར་གྱི་ད་ཧིན་དུ་གསར་ཤོག་གཙོས་པའི་རྒྱ་གར་ས་གནས་འདྲ་མིན་ནས་ཕེབས་པའི་གསར་འགོད་པ་ཁག་ཅིག་ལ་མ་འོངས་བོད་ཀྱི་གནད་དོན་སྐོར་དང་འབྲེལ་ཏེ་བཀའ་འདྲི་བཀའ་ལན་སྩལ་སྐབས། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་རང་བཙན་རྩོད་གནང་གི་མེད་པར་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་ཀྱི་སྒྲོམ་གཞིའི་འོག་དབུ་མའི་ལམ་གྱི་སྲིད་བྱུས་བརྒྱུད་བོད་ལ་མིང་དོན་མཚུངས་པའི་རང་སྲིད་རང་སྐྱོང་གི་གནས་བབ་དགོས་པ་དེ་རྒྱ་ནག་དང་ཁ་བྲལ་གཏོང་རྒྱུ་མིན་པར་མི་དམངས་ས་ཡ་མང་པོར་ཆབ་སྲིད་ཀྱི་ཐོག་ནས་ཕན་ཐོགས་ངེས་ཅན་སྒྲུབ་རྒྱུ་ཡིན་ཞིང ྋགོང་ས་མཆོག་ཀྱང་བོད་དུ་ཆིབས་བསྒྱུར་མཛད་ཐུབ་པའི་ཐུགས་སྨོན་ཡང་གནང་གི་ཡོད་པའི་སྐོར་བཀའ་གནང་འདུག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་དུང་གཉིས་སྨན་དབུ་མའི་ལམ་གྱི་སྲིད་བྱུས་བརྒྱུད་བོད་རྒྱའི་དཀའ་རྙོག་སེལ་བར་ཆོད་སེམས་བརྟན་པོ་ཡོད་ཅེས་བཀའ་གནང་བ་དང་དེ་བཞིན་དུས་རབས་ཉི་ཤུ་རྩ་གཅིག་པ་དེ་ནི་དད་པ་ཁོ་ན་བྱེད་པའི་དུས་ལས་ཡོལ་ཟིན་པས་རིགས་པའི་ཐོག་ནས་དཔྱད་པ་བྱས་ཏེ་ཆོས་ལ་ངེས་པ་རྙེད་པ་ཞིག་བྱ་རྒྱུ་ནི་དཔལ་ནཱ་ལེནྡྲ་ཡི་ཆོས་བརྒྱུད་ངོ་མ་རེད་ཅེས་བཀའ་གནང་འདུག། ད་དུང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལྷག་པར་དུ་རྒྱ་ནག་ལ་མཚོན་ན་ད་ལྟའི་ཆར་རྒྱ་ནག་ནང་འགྱུར་བ་འགྲོ་བཞིན་ཡོད་པ་དང་རྒྱ་གར་གཙོས་པའི་རྒྱལ་སྤྱིའི་རྒྱལ་ཁབ་མང་པོས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་རྒྱབ་སྐྱོར་དང་མཛའ་བརྩེ་གུས་བརྩི་ཞུ་མཁན་ཡོད་པའི་ཁོངས་སུ་རྒྱ་རིགས་མང་ཚོགས་ཚོས་ཀྱང ྋགོང་ས་མཆོག་ལ་མཛའ་བརྩེའི་ངང་ནས་མགོན་པོ་གང་ཉིད་བོད་ལ་ཆིབས་བསྒྱུར་མཛད་རྒྱུའི་ཐུགས་རེ་གནང་གི་ཡོད་ཀྱང་འདས་པའི་ལོ་ངོ་བཅུ་ཕྲག་འགའ་ཤས་རིང་གི་སྐུ་དངོས་ཀྱི་མྱོང་བར་གཞིགས་ཏེ་ད་ཆ་རྒྱ་གར་ནང་སྐུ་བཞུགས་མཛད་རྒྱུར་ཐུགས་མཉེས་པོ་ཡོད་པ་མ་ཟད། རྒྱ་གར་ནི་ས་ཆའི་ཆགས་བབ་ཀྱི་ཆ་ནས་མགོན་པོ་གང་ཉིད་མཆོག་གི་སྐུའི་འཕྲོད་བཞེས་ལ་འཕྲོད་པ་ཡོད་པ་དང་ལྷག་པར་དུ་གོང་ས་མཆོག་སྐུ་ན་ཆུང་དུས་ནས་རྒྱ་གར་གྱི་དཔལ་ནཱ་ལེནྡྲའི་མཁས་པའི་གསུང་དག་ལ་སློབ་གཉེར་མཛད་ཡོད་སྟབས་སྐུ་གཟུགས་ལ་མཚོན་ན་ཡང་བོད་མི་ཞིག་ཡིན་ཀྱང་ཕྱེད་ཀ་རྒྱ་གར་བ་ཞིག་ཆགས་ཡོད་པ་སོགས་བཀའ་གནང་འདུག། གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང་ཡུ་རོབ་ནང་པའི་མཐུན་ཚོགས་ཀྱིས་རྒྱ་ནག་གཞུང་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབུས་པའི་བོད་ཀྱི་བླ་ཆེན་རྣམ་པའི་སྐུའི་ཡང་སྲིད་ངོས་འཛིན་ཞུ་སྒོ་ཁག་སོགས་བོད་བརྒྱུད་ནང་བསྟན་གྱི་གནད་དོན་ཐད་ཐེ་བྱུས་བྱེད་མཚམས་འཇོག་བྱེད་དགོས་པའི་སྐུལ་མ་སོགས་འཁོད་པའི་དོན་ཚན་ལྔ་ལྡན་གྱི་ཡོངས་ཁྱབ་གསལ་བསྒྲགས་ཤིག་སྤེལ་གནང་བ་དེ་དང་འབྲེལ་ཡོད་སྐོར་ཡུ་རོབ་ནང་པའི་མཐུན་ཚོགས་ཀྱི་ཚོགས་གཞོན་ཀར་ལོ་ལུ་ཝིག་སི་ལགས་དང་སྦ་ར་སིལ་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་ལ་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང། ཡུ་རོབ་ནང་པའི་མཐུན་ཚོགས་ཀྱིས་འདི་ཟླའི་ཚེས་ཉི་ཤུ་བཞི་ཉིན་ལོ་འཁོར་ཚོགས་ཆེན་འཚོགས་གནང་སྐབས་རྒྱ་ནག་གཞུང་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དབུས་པའི་བོད་ཀྱི་བླ་ཆེན་རྣམ་པའི་སྐུའི་ཡང་སྲིད་ངོས་འཛིན་ཞུ་སྒོ་ཁག་སོགས་བོད་བརྒྱུད་ནང་བསྟན་གྱི་གནད་དོན་རྣམས་ཐེ་ཇུས་བྱེད་མཚམས་འཇོག་དགོས་པའི་སྐུལ་མ་སོགས་འཁོད་པའི་དོན་ཚན་ལྔ་ལྡན་གྱི་ཡོངས་ཁྱབ་གསལ་བསྒྲགས་ཤིག་སྤེལ་གནང་འདུག་དེ་ཡང་ཡུ་རོབ་ནང་པའི་མཐུན་ཚོགས་ཀྱིས་འདི་ཟླའི་ཚེས་ཉི་ཤུ་བཞི་སྟེ་གཟའ་ཉི་མའི་ཉིན་ལོ་འཁོར་ཚོགས་ཆེན་འཚོགས་སྐབས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་ཡང་སྲིད་དབུས་པའི་བོད་ཀྱི་བླ་ཆེན་རྣམ་པའི་ཡང་སྲིད་ངོས་འཛིན་ཞུ་རྒྱུའི་ནང། རྒྱ་ནག་གཞུང་གིས་ཐེ་ཇུས་བྱེད་མཚམས་འཇོག་དགོས་པ་དང། ཡུ་རོབ་ནང་པའི་མཐུན་ཚོགས་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མ་འོངས་པའི་ཡང་སྲིད་ངོས་འཛིན་ཞུ་རྒྱུའི་སྐུ་དབང་དེ་བཞིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཉིད་དང། དགའ་ལྡན་ཕོ་བྲང་ཡིག་ཚང་དེ་བཞིན་བོད་མི་མང་ལ་ཡོད་སྟབས་བོད་བརྒྱུད་ནང་བསྟན་གྱི་ལམ་སྲོལ་བཞིན་ངོས་འཛིན་ཞུ་དགོས་པའི་ནན་བརྗོད་གནང་བ་དང་སྦྲགས་རྒྱལ་སྤྱིའི་མང་ཚོགས་ཀྱིས་རྒྱ་ནག་གཞུང་ནས་དེའི་ཐོག་ཐེ་བྱུས་བྱས་ཏེ་བསྐོ་བཞག་བྱས་པའི་བླ་སྤྲུལ་རྣམས་ལ་ངོས་འཛིན་གནང་མི་དགོས་པའི་འབོད་སྐུལ་ཡང་ཞུས་འདུག་དེའི་སྐོར་ཡུ་རོབ་མཐུན་ཚོགས་ཀྱི་ལྟེ་གནས་སྦེལ་ཇམ་གྱི་རྒྱལ་ས Brussels ནང་བཅའ་བཞུགས་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་ལ་ཞལ་པར་བརྒྱུད་གནས་འདྲི་ཞུས་པས་ཁོང་གིས་གསུངས་དོན།
འོ་བཀྲ་ཤིས་བདེ་ལེགས། ཨ་ནི་ལགས་རེད་ད་ལྟ་ཉེ་ཆར་ད་ལྟ་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་རྩ་བཞི་རེས་གཟའ་ཉི་མའི་ཉིན་ད་ལྟ་ཡུ་རོབ་ནང་པའི་མཐུན་ཚོགས་ཁོ་རང་ཚོ་ལོ་འཁོར་ཚོགས་ཆེན་འདི་འཚོགས་པའི་སྐབས་དེ་ཨ་ནི་ད་ལྟ་དོན་ཚན་ལྔ་བྱས་པའི་བསྒྲགས་གཏམ་འདི་སྤེལ་བ་རེད། ད་ལྟ་བསྒྲགས་གཏམ་འདི་གི་ཐོག་ཡུ་རོབ་ནང་པའི་མཐུན་ཚོགས་ཀྱིས་ཨ་ནི་རྒྱ་ནག་གཞུང་ལ་བོད་བརྒྱུད་ནང་བསྟན་གྱི་གནད་དོན་ཐོག་ལ་ཁོ་རང་ཚོས་ཐེ་ཇུས་བྱེད་ཡ་དེ་ངེས་པར་དུ་མཚམས་འཇོག་བྱེད་དགོས་ཀྱི་ཡོད་པ་དང་ཨ་ནི་དེའི་ནང་ནས་ང་རང་ཚོ་བླ་ཆེན་ཁག་གི་སྐུའི་ཡང་སྲིད་རེད་ཨ་ནི་གཙོ་བོ་གཙོ་བོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་ཡང་སྲིད་ཐོག་ལ་ཐེ་ཇུས་བྱེད་ཡ་དེ་མཚམས་འཇོག་དགོས་ཀྱི་ཡོད་པ་ཅེས་གསུངས་ཡོད་རེད།

So this is contrary to the freedom of religion as we say in the declaration.
གོང་ཞུས་ཡོངས་ཁྱབ་གསལ་བསྒྲགས་འདི་གནང་དགོས་པའི་དགོས་པ་རྒྱུ་མཚན་གཙོ་བོ་ནི་རྒྱ་ནག་གཞུང་གིས་མ་འོངས་པའི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབུས་པའི་བོད་ཀྱི་བླ་སྤྲུལ་རྣམ་པའི་ཡང་སྲིད།

ཡུ་རོབ་ནང་པའི་མཐུན་ཚོགས་ཀྱིས་སྦར་སེལ་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་ཀྱི་ལྷན་དུ་བཀའ་བསྡུར་གནང་སྟེ་གསལ་བསྒྲགས་འདི་སྤེལ་དགོས་པ་གལ་འགངས་ཆེན་པོར་གཟིགས་ནས་སྤེལ་བ་ཡིན་སྐོར་གསུངས་བྱུང་ལ། ཡང་ཁོང་གིས་མུ་མཐུད་ནས་གསུངས་དོན། I will, go, I will send this statement to the presidents of the European Parliament, European Commission, the Special Envoy uh, on Freedom of Religion of the EU, and also of the United Nations. And then I will send it also to Chinese ambassador uh, towards the European uh, Union. That's why I made it more soft to make it uh, more diplomatic. So as, as the last uh, sentence, it to hope uh, to, to ask them to renew the negotiations with, uh, with the Dalai Lama. ངོ་རྒོལ་གྱི་བསྒྲགས་གཏམ་སྤེལ་བ་ཁག་དང་བསྡུར་བ་ཡིན་ན། ཡུ་རོབ་ནང་པའི་མཐུན་ཚོགས་ཀྱི་བསྒྲགས་གཏམ་དེ་དྲག་ཤུགས་མེད་པའི་ཕྱི་འབྲེལ་བྱེད་སྟངས་དང་འབྲེལ་བའི་ཞི་འཇམ་ཞིག་སྤེལ་ཡོད་ལ་དེ་བཞིན་ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་མཆོག་དང་ཡུ་རོབ་ལྷན་ཚོགས། ཡུ་རོབ་མཐུན་ཚོགས་ཀྱི་ཆོས་དད་རང་དབང་གི་དམིགས་བསལ་ཚོགས་ཆུང་དང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཆོས་དད་རང་དབང་ཚོགས་ཆུང། དེ་བཞིན་ཡུ་རོབ་མཐུན་ཚོགས་ཀྱི་རྒྱ་ནག་གཞུང་ཚབ་བཅས་ལ་གཏོང་རྒྱུ་ཡིན་སྟབས་གསལ་བསྒྲགས་དེ་ཞི་འཇམ་ཞིག་སྤེལ་བ་དང་དེའི་མཇུག་ཏུ་བོད་རྒྱའི་དཀའ་རྙོག་སེལ་ཐབས་ཆེད་རྒྱ་ནག་གཞུང་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚབ་ལྷན་དུ་འབྲེལ་མོལ་བསྐྱར་གསོ་དགོས་པའི་འབོད་སྐུལ་ཡང་ཞུས་ཡོད་སྐོར་གསུངས་བྱུང། ཡང་ཁོང་གིས་ཡུ་རོབ་ནང་པའི་མཐུན་ཚོགས་དེ་ནི་ཡུ་རོབ་ཁྱོན་ཡོངས་ནང་གི་ནང་པ་ས་ཡ་ལྔ་ལྷག་མཚོན་གྱི་ཡོད་པ་དང།

སྦེལ་ཇེམ་ནང་པའི་ཆོས་ཚོགས་འདི་ནི་རྒྱལ་དབང་ཀརྨ་པ་སྐུ་ཕྲེང་བཅུ་དྲུག་པ་ཆེན་པོས་ཕྱག་བཏབ་གནང་མཛད་པ་ཞིག་ཡིན་སྐོར་དང་ཆིག་སྟོང་དགུ་བརྒྱ་དགུ་བཅུའི་ལོར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་མཇལ་ཁ་ཐོབ་པའི་སྐལ་བཟང་གི་གོ་སྐབས་ཐོབ་པ་ནས་བཟུང ྋགོང་ས་མཆོག་ལན་མང་མཇལ་རྒྱུ་བྱུང་སྐོར་ཡང་གསུངས་བྱུང།
I'm President of the Belgian Buddhist Union, which has thirty Organizations། ཡང་ཡུ་རོབ་ནང་པའི་མཐུན་ཚོགས་ཀྱིས་དོན་ཚན་ལྔ་ཅན་གྱི་གསལ་བསྒྲགས་སྤེལ་བའི་དོན་ཚན་དང་པོ་དེ་ནི་རྒྱ་ནག་གཞུང་གི་རྩ་ཁྲིམས་ཀྱིས་གྲངས་ཉུང་མི་རིགས་ཚོར་སྐད་ཡིག་དང་ཆོས་དད་རང་དབང་འགན་ལེན་བྱས་པ་དག་ལག་ལེན་བསྟར་དགོས་པ་དང་དོན་ཚན་གཉིས་པ་རྒྱ་ནག་གཞུང་གིས་བོད་བརྒྱུད་ནང་བསྟན་གྱི་གནད་དོན་ནང་ཐེ་ཇུས་བྱེད་མི་དགོས་པ་དང་བོད་ཀྱི་དགོན་པ་དང་ལྷ་ཁང་སྐུ་བརྙན་སོགས་གཏོར་བཤིག་གཏོང་མི་དགོས་པ་དང། བོད་ཀྱི་བླ་སྤྲུལ་རྣམ་པའི་ཡང་སྲིད་ངོས་འཛིན་ཞུ་རྒྱུ་དང་དགོན་པའི་ནང་གི་འཛིན་སྐྱོང་ལ་ཐེ་ཇུས་བྱེད་མི་དགོས་པ། དོན་ཚན་གསུམ་པ། མ་འོངས་པའི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཡང་སྲིད་ངོས་འཛིན་ཞུ་རྒྱུའི་སྐུ་དབང་དེ་དགའ་ལྡན་ཕོ་བྲང་དང་བོད་མི་མང་ལ་ཡོད་པ་གཏན་འབེབས་གནང་ཡོད་པ། དོན་ཚན་བཞི་པ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དབུས་པའི་བོད་ཀྱི་བླ་ཆེན་རྣམ་པའི་ཡང་སྲིད་ངོས་འཛིན་ཞུ་རྒྱུ་ཁག་བོད་ཀྱི་རྒྱུན་སྲོལ་ལྟར་ཞུ་དགོས་པ་དང་རྒྱ་ནག་གཞུང་གིས་བསྐོ་བཞག་ཞུས་པའི་བླ་སྤྲུལ་གྱི་ཡང་སྲིད་ཁག་ལ་རྒྱལ་སྤྱིའི་མང་ཚོགས་ཀྱིས་ངོས་ལེན་ཞུ་མི་དགོས་པའི་འབོད་སྐུལ་ཞུས་པ་དོན་ཚན་མཐའ་མ་དང་ལྔ་པ་དེ་ནི་བོད་རྒྱའི་དཀའ་རྙོག་ཞི་བའི་ཐོག་ནས་སེལ་ཐབས་སུ་རྒྱ་ནག་གཞུང་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚབ་ལྷན་དུ་འབྲེལ་མོལ་བསྐྱར་གསོ་ཞུ་དགོས་པའི་འབོད་སྐུལ་ཡང་ཞུས་གནང་འདུག་པ་ར་སིལ་སྐུ་ཚབ་དོན་གཅོད་རིག་འཛིན་ཆོས་སྒྲོན་ལགས་དང་ཨ་ནི་ཡུ་རོབ་པའི་མཐུན་ཚོགས་ཀྱི་ཚོགས་གཞོན་ཀར་ལོས་ལགས་ཀྱིས་ང་ཚོས་འདི་ནས་བཀའ་འདྲི་ཞུས་པ་ཁག་ལ་བཀའ་ལན་གཟབ་ཞིང་རྒྱས་པ་གནང་བ་དེ་ཐུགས་རྗེ་ཆེ་ཞུ་གི་ཡོད། ཐུགས་རྗེ་གནང། ཐུགས་རྗེ་ཆེ། ལེ་ཚན་འདི་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། གཤམ་ལ་བསྟན་འཛིན་པདྨ་ལགས་དང་གཡུ་སྒྲོན་གཉིས་ནས་གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུར་བལ་ཡུལ་གཞུང་གིས་བོད་ཀྱི་གནད་དོན་ནི་རྒྱ་ནག་རྒྱལ་ནང་གི་གནད་དོན་རེད་ཟེར་ནས་བལ་ཡུལ་ས་ཐོག་ཏུ་ཁ་བྲལ་གྱི་ལས་འགུལ་ནམ་ཡང་སྤེལ་དུ་བཅུག་རྒྱུ་མིན་པ་རྒྱ་ནག་ལ་བསྐྱར་དུ་ཁས་ལེན་བྱས་འདུག། དེ་ཡང་བལ་ཡུལ་གཞུང་གིས་རྒྱ་ནག་གཅིག་གི་རྩ་དོན་ངོས་ལེན་བརྟན་པོ་བྱེད་རྒྱུ་ཡིན་པ་བསྐྱར་དུ་ནན་བརྗོད་བྱས་ཡོད་ལ་རྒྱ་ནག་གཞུང་ནི་རྒྱ་ནག་ཡོངས་ཀྱི་སྐུ་ཚབ་ཁོ་ན་མཚོན་གྱི་ཡོད་པའི་ངོས་འཛིན་ཡོད་ཟེར་བ་མ་ཟད་ཐེ་ཝན་ནི་རྒྱ་ནག་ཁ་བྲལ་ཐབས་མེད་པའི་ཆ་ཤས་ཤིག་ཡིན་པ་དང་ཐེ་ཝན་རང་བཙན་ལ་ངོ་རྒོལ་ཡོད་ཟེར་འཁོད་པའི་བལ་ཡུལ་ཕྱི་སྲིད་ལས་དོན་ལྷན་ཁང་དང་རྒྱ་ནག་ཕྱི་སྲིད་ལྷན་ཁང་གི་ཟུང་འབྲེལ་གྱི་སྤྱི་བསྒྲགས་སྤེལ་ཡོད་པ་རེད། ད་དུང་བལ་ཡུལ་གཞུང་གིས་བོད་ཀྱི་གནད་དོན་ནི་རྒྱ་ནག་རྒྱལ་ནང་གི་གནད་དོན་ཡིན་པར་བརྟེན་ནས་བལ་ཡུལ་གྱི་ས་ཆའི་ཐོག་ལ་རྒྱ་ནག་ལ་ངོ་རྒོལ་མཚོན་པའི་ཁ་བྲལ་ལས་འགུལ་རིགས་རྩ་བ་ནས་སྤེལ་དུ་བཅུག་རྒྱུ་མིན་པའི་སྐོར་བསྐྱར་དུ་ནན་བརྗོད་བྱས་འདུག་བལ་ཡུལ་དང་རྒྱ་ནག་སྐུ་ཚབ་ཕན་ཚུན་ཉེ་ཆར་བོད་དང་བལ་ཡུལ་བར་ལེགས་རྩེ་དང་ཉི་ཆུང་ཚོང་ལམ་སྒོ་མོ་ཕྱེ་རྒྱུའི་ལམ་ལྷོང་བྱུང་བ་དང་བོད་ཕྱོགས་ནས་འགྲམ་ཟེར་འབོད་པ་དང་བལ་ཡུལ་ཕྱོགས་ནས་ཁང་ས་ཟེར་འབོད་པའི་འགག་སྒོའི་འགྲུལ་བཞུད་བསྐྱར་དུ་སྒོ་མོ་ཕྱེ་བར་དགའ་བསུ་ཞུས་ཡོད་པ་མ་ཟད། ད་དུང་ཕྱོགས་གཉིས་བར་སྤུ་ཧྲེང་རྫོང་དང་སྐྱིད་གྲོང་བར་འགྲུལ་བཞུད་དང་དོ་པོ་སྐྱེལ་འདྲེན་གྱི་ཞབས་ཞུའི་ལས་དོན་རྣམས་ལམ་ལྷོང་བྱུང་བར་དགའ་བསུ་ཞུས་ཡོད་པ་རེད་འདུག་ད་དུང་རྒྱལ་ཁབ་གཉིས་བར་གྲོས་མོལ་བྱུང་བ་ལྟར་རྒྱ་ནག་གཞུང་གིས་བལ་ཡུལ་ཕྱོགས་ཀྱི་ལེགས་རྩེ་དང་ཉི་ཆུང་ཁྲོམ་རའི་ཆ་རྐྱེན་ཡར་རྒྱས་གཏོང་རྒྱུར་རྒྱབ་སྐྱོར་མུ་མཐུད་གང་མགྱོགས་བྱ་རྒྱུ་མ་ཟད་བོད་དང་བལ་ཡུལ་བར་གྱི་ས་མཚམས་ཚོང་ར་རྙིང་པ་བསྐྱར་དུ་གང་མགྱོགས་སྒོ་མོ་ཕྱེ་རྒྱུར་རྒྱ་ནག་ཕྱོགས་ནས་ཁས་ལེན་བྱས་ཡོད་པ་རེད་འདུག། གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། བདུན་ཕྲག་སྔོན་མའི་ནང་ཨི་ཏྲ་ལིའི་གྲོང་ཁྱེར་བྷོ་མཱི་མཱ་ནང་ལོ་མང་རིང་བོད་དོན་ཆེད་ཞབས་ཞུ་གནང་མཁན་ཡཱན་ཨན་ཏེར་སན་ལགས་སུ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ལས་བྱེད་སུམ་ཅུ་ལྷག་ཙམ་ལྷན་འཛོམས་གནང་བའི་ཐོག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཁོང་ལ་བསྩལ་བའི་གསུང་འཕྲིན་དེ་འབུལ་ལམ་ཞུས་ཡོད་པ་དང། གསུང་འཕྲིན་དེའི་ནང ྋགོང་ས་མཆོག་གིས་ཁྱེད་རང་ལོ་མང་པོའི་རིང་ནས་ང་ཚོ་དང་མཉམ་དུ་ཡོད་པ་དང་ང་ཚོས་རྒྱལ་སྤྱིའི་སྤྱི་ཚོགས་ནས་བོད་དོན་ལ་རྒྱབ་སྐྱོར་ཡོང་བའི་འབོད་སྐུལ་ཞུས་སྐབས་དང་འཛམ་གླིང་གིས་བོད་ཀྱི་གནད་དོན་སྐོར་དེ་ཙམ་ཤེས་རྟོགས་མེད་པའི་སྐབས་སུ་ཁྱེད་ཀྱིས་ཡུ་རོབ་དང་ཨ་མི་རི་ཀའི་ནང་དེའི་ཐོག་འབད་བརྩོན་ཆེན་པོ་གནང་ཡོད་སྐོར་བཀའ་སྩལ་གནང་མཛད་འདུག་ཡང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཚོགས་གཙོ་བསྟན་ཆོས་རྒྱ་མཚོ་ལགས་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་བོད་དོན་ལ་འགྱུར་བ་མེད་པར་རྒྱབ་སྐྱོར་ཆེན་པོ་བརྟན་པོ་གནང་མཁན་ཡན་ཨན་ཏེར་སན་ལ་ཆེ་བསྟོད་ཞུ་རྒྱུའི་གོ་སྐབས་བྱུང་བར་ཧ་ཅང་དགའ་པོ་བྱུང་ལ། ང་ཚོ་བོད་མི་རྣམས་ཀྱིས་ཁོང་དང་འདྲ་བའི་བོད་ཀྱི་རྒྱལ་རབས་ལོ་རྒྱུས་ནང་བོད་མི་རྣམས་ལ་དཀའ་སྡུག་ཆེན་པོ་འཕྲད་བཞིན་པའི་སྐབས་སུ་རྒྱབ་སྐྱོར་གནང་མཁན་རྣམས་དུས་རྟག་ཏུ་དྲན་གསོ་ཞུ་གི་རེད་ཅེས་དང་གནས་ཚུལ་དེའི་སྐོར་ནས་ཡུ་རོབ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བཀྲས་མཐོང་དབང་པོ་ལགས་ལ་བཅར་འདྲི་ཞུས་སྐབས་ཁོང་གིས། ད་ལྟ Jan Andersen ཁོ་རང་དགུང་ལོ་ཆུང་དུས་ནས་ཨེ་ནི་བོད་པའི་སྐོར་ལ་དོ་སྣང་བྱུང་ཡོད་རེད། ཨེ་ནི་དོ་སྣང་བྱུང་ཡས་འདི་རྒྱལ་བ་རིན་པོ་ཆེ་གི་ད་ལྟ་མཛད་རྣམ་འདི་དུས་དུས་ཀློག་ནས་ངེད་ཀྱི་ཕ་ཡུལ་ངེད་ཀྱི་མི་མང་ཟེར་འདི་ཀློག་ནས་ཨེ་ནི་ཁོ་རང་གི་བོད་པའི་ཐོག་ལ་དོ་སྣང་ཡོད་པ་མ་ཚད་དེ་དུས་ཡུ་རོབ་ཀྱི་ད་ལྟ Sweden ལུང་པ་ནས་ཨེ་ནི་རྒྱ་གར་བར་དུ་མོ་ཊ་ཅིག་གཟིགས་ནས་ཨེ་ནི།

ཨེ་ནི་ཁོ་རང་ཕར་ཡོ་རོབ་ལ་ཕར་ལོག་ཕེབས་ཨེ་ནི་ཕ་གིར་ལོག་ནས་ཨེ་ནི་ཕ་གིར་དང་པོ་དང་པོ་དེ་ཨེ་ནི་ད་ནི Sweden ལ་ཨེ་ནི་བོད་པའི་ཚགས་པར་ཞིག་བཙུགས་དེའི་རྗེས་ལ་འཇར་མ་ནི་ལ་ཁོ་རང་ཚུར་སྤོས་པ་རེད་འཇར་མ་ནི་ནང་ལོགས་ལ་ད་ཡང་བོད་པའི་ཚགས་པར་ཞིག་བཙུགས་དེ་ནས་ཨེ་ནི་རྒྱལ་བ་རིན་པོ་ཆེ་དང་པོ་དང་པོ་ད་ནི་ཨ་རི་ལ་ཕེབས་དུས།

ཡང་ཉིས་སྟོང་ཉི་ཤུ་ལོར་འཇར་མ་ནིའི་ནང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ཟུང་འབྲེལ་སྒོ་ནས་གསར་འཛུགས་གནང་སྟེ་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་བར་ཚོགས་གཙོའི་ཐུགས་འགན་བཞེས་པ་སོགས་ལོ་མང་རིང་བོད་དོན་ཆེད་ཕྱག་ལས་རྒྱ་ཆེ་མང་པོ་གནང་མཁན་ཞིག་ཡིན་འདུག། ཡོ་རོབ་མཐུན་ཚོགས་ཀྱིས་བོད་ནང་གི་གཏན་འཇགས་སློབ་གྲྭའི་གནད་དོན་གཙོས་པའི་འགྲོ་བ་མིའི་ཐོབ་ཐང་བརྡལ་བཤིག་བཏང་དང་གཏོང་བཞིན་པའི་གནད་དོན་ཐད་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་འདུ་ཐེངས་ལྔ་བཅུ་ང་བཞི་པའི་ཐོག་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་དྲུག་ཉིན་གྱི་ཚོགས་འདུའི་འགྲོ་ལུགས་ཀྱི་ལས་རིམ་ཨང་བཞི་པའི་སྐབས་སུ་གླེང་སློང་གནང་འདུག། ཕྱི་ཟླ་དགུ་པའི་ཚེས་བཅུ་གཅིག་ནས་ཕྱི་ཟླ་བཅུ་པའི་ཚེས་བཅུ་གསུམ་བར་སུད་གྲོང་ཁྱེར་ཇི་ནི་ཝར་འཚོགས་བཞིན་པའི་འགྲོ་བ་མིའི་ཐོབ་ཐང་གི་ལྷན་ཚོགས་དུས་སྐབས་དེར་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་དྲུག་ཉིན་གྱི་ཡུ་རོབ་མཐུན་ཚོགས་ཀྱི་ཚོགས་འདུའི་ལས་རིམ་བཞི་པའི་སྐབས་སུ་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གནད་དོན་ཐད་ལ་ཐུགས་འཚབ་ཡོད་པའི་རྒྱལ་ཁབ་དང་ཡུལ་ལུང་ཁག་ཐེར་འདོན་བྱས་པའི་ཁོངས་སུ། རྒྱ་ནག་གཞུང་གིས་ཡུ་གུར་མི་རིགས་ཀྱི་ཐོག་ལ་དྲག་གནོན་བྱས་པའི་གནད་དོན་གླེང་སློང་གནང་བ་མ་ཟད་བོད་ནང་དུ་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཚབས་ཆེར་ཇེ་སྡུག་འགྲོ་བཞིན་པའི་སྒྲུབ་བྱེད་དུ་བོད་ཕྲུག་རྣམས་གཏན་འཇགས་སློབ་གྲྭའི་ནང་བཙན་ཤེད་ཀྱིས་བཅུག་པ་དང་བོད་མིའི་ཁྲག་ནས་རིགས་རྫས་བསྡུ་རུབ་བྱེད་བཞིན་པ་རྣམས་ལུང་འདྲེན་གནང་འདུག་ལ་བོད་མི་དང་ཡུ་གུར་མི་རིགས་གཙོས་པའི་མི་རིགས་དང་སྐད་ཡིག་ཆོས་ལུགས་ཀྱི་ཆ་ནས་གྲངས་ཉུང་མི་རིགས་དང་འགྲོ་བ་མིའི་ཐོབ་ཐང་འཐབ་རྩོད་གནང་མཁན་གསར་འགོད་པ་བཅས་ལ་ལྟ་སྲུང་ནན་པོ་བྱས་ཏེ་འཛིན་བཟུང་འོག་ཏུ་ཚུད་པ་ཚོ་རྡུང་རྡེག་མནར་གཅོད་དྲག་པོ་ཕོག་པའི་ཉེན་ཁ་ཡོད་པའི་སྐོར་གསུངས་འདུག་ཡོ་རོབ་མཐུན་ཚོགས་ཀྱིས་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་འདུའི་ཐོག་སྙན་སྒྲོན་གནང་བའི་སྙན་ཞུའི་ནང་རྒྱ་ནག་གཞུང་གིས་བཙོན་འཇུག་དང་དོ་དམ་བྱས་པ་རྣམས་གློད་གྲོལ་གཏོང་དགོས་པའི་མིང་འདོན་བྱས་པའི་ནང་དུ་སྒོ་ཤེས་རབ་རྒྱ་མཚོ་ལགས་དང་རིན་ཆེན་ཚུལ་ཁྲིམས་ལགས་བཀྲ་ཤིས་རྡོ་རྗེ་ལགས་སོགས་བོད་མི་ཁག་ཅིག་གི་མིང་རྣམས་བཙོན་པ་དང་མི་སྣ་དོ་དམ་འོག་ཏུ་གནས་པའི་ཡོངས་གྲགས་ཅན་མང་པོའི་མིང་གི་མཉམ་དུ་བཏོན་ཡོད་པ་རེད་འདུག། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་འཚོགས་མ་ཐུབ་པའི་འགན་དེ་བདེ་སྲུང་ལས་ཁུངས་ལ་མེད་ཅེས་བདེ་སྲུང་བཀའ་བློན་གྱིས་གསུངས་པའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་བསྐྱར་དུ་གསན་རོགས་གནང། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ནང་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་རྒྱ་ནག་གི་གསང་མྱུལ་དང་འབྲེལ་བ་ཡོད་མེད་ཀྱི་གནད་དོན་དང་འབྲེལ་ནས་གྲོས་ཚོགས་ཀྱི་ལས་རིམ་གཞན་ཁག་འགྲོ་ཐུབ་མེད་པ་མ་ཟད་གྲོས་ཚོགས་འཚོགས་མ་ཐུབ་པའི་གནས་སྟངས་མུ་མཐུད་གནས་མུས་ཁྲོད་འདི་ཚེས་ཉི་ཤུ་རྩ་ལྔ་ཉིན་མདོ་སྟོད་སྤྱི་འཐུས་དཀོན་མཆོག་ཡར་འཕེལ་ལགས་ཀྱིས་གསར་འགོད་པར་གསུངས་པའི་ནང། ད་ལྟའི་ཆར་གལ་ཆེ་ཤོས་ཤིག་ནི་བདེ་སྲུང་ལས་ཁུངས་ཀྱིས་གསལ་བཤད་གང་མགྱོགས་གནང་རྒྱུ་དེ་ཡིན་པས་བདེ་སྲུང་ལས་ཁུངས་ཀྱིས་རྒྱ་མིའི་གསང་མྱུལ་དང་འབྲེལ་བའི་གནད་དོན་དེ་གཙང་བཟོ་མ་བྱས་བར་དུ་གྲོས་ཚོགས་མུ་མཐུད་འཚོགས་རྒྱུ་ཁག་པོ་ཡིན་པ་འགྲེལ་བརྗོད་གནང་ཡོད་པ་རེད། འདི་ཚེས་ཉི་ཤུ་རྩ་དྲུག་ཉིན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་ལགས་སུ་གྲོས་ཚོགས་ཚོགས་ཐུབ་མིན་དེ་བདེ་སྲུང་ལས་ཁུངས་དང་འབྲེལ་བ་ཡོད་མེད་སྐོར་བཅར་འདྲི་ཞུས་པར། གྲོས་ཚོགས་ཚོགས་དང་མི་ཚོགས་དེ་སྤྱི་འཐུས་རྣམ་པ་ཚོར་འགན་ཡོད་པ་ལས་བདེ་སྲུང་ལས་ཁུངས་དང་འཛིན་སྐྱོང་ངོས་ནས་འགན་འཁུར་ཐབས་བྲལ་ཞིང་བདེ་སྲུང་ལས་ཁུངས་ཀྱི་ངོས་ནས་གྲོས་ཚོགས་ནང་དུ་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་རྒྱ་མིའི་གསང་མྱུལ་དང་འབྲེལ་བ་ཡོད་པའི་སྐོར་བཤད་རྒྱུ་མ་བྱུང། འོན་ཀྱང་གནད་དོན་དེ་གཙང་བཟོ་ཡོང་སླད་བདེ་སྲུང་ལས་ཁུངས་ཀྱིས་འབད་བརྩོན་ཞུ་མུས་ཡིན་པ་འགྲེལ་བརྗོད་གནང་བྱུང། གནས་ཚུལ་ཡོང་ཁུངས་དེ་ག་དེ་ལ་འབྲེལ་བ་བྱས་བྱེད་དགོས་ཀྱི་ཡོད་པ་དང་ང་ཚོའི་ཐོག་ནས་ནས་འབད་བརྩོན་ཞུ་གི་ཡིན་གདམ་མི་གྲོས་ཚོགས་ལ་དེའི་ཉིན་མ་གཅིག་སྔོན་དེ་ལ་ཕལ་ཆེར་ཏ་རིག་ཉི་ཤུ་རྩ་གཉིས་མིན་འགྲོ་རྩ་གཅིག་མིན་འགྲོ་དེ་འདྲ་གཅིག་གི་སྒང་ལ་ཞུས་པ་རེད་འདི་ད་ག་རང་བྱས་ནས་ང་ཚོ་འགྲོ་བསྡད་ཀྱི་ཡོད་ཨ་ནི་ཚོགས་གཙོ་རྣམ་པ་གཉིས་ཀས་དེ་འདྲའི་ལམ་སྟོན་ཕེབས་སོང་ང་རང་བསམ་ན་ནི་གཅིག། སྤྱི་འཐུས་རྣམ་པ་ཚོ་གི་ནས་རེད། གྲོས་ཚོགས་ཚོགས་གནང་ཐུབ་ཡག་སྒང་ལ་དགོངས་པ་བཞེས་གནང་ཐུབ་ན་ཡག་པོ་རེད་བསམ་དྲན་གྱི་འདུག་ཨ་ང་ཚོས་དེ་ནི་གཞན་ལ་བསྟུན་བྱས་ནས་དགོས་ཡག་གི་གནད་དོན་ཞིག་ཆགས་ཀྱི་ཡོད་ད་ང་ལ་ཨ་ནི་ང་ཚོས་དེ་ནང་ལ་ཉི་མ་གཅིག་འགོར་གྱི་རེད་པས་ཉི་མ་གཉིས་འགོར་གྱི་རེད་པས་ཉི་མ་གསུམ་འགོར་གྱི་རེད་པས་བསམ་ནས་བརྒྱ་ཆ་བརྒྱ། དུས་ཚོད་དེ་འདྲའི་ཅིག་གི་ནང་ལ་ཚར་ས་རེད་བསམ་ནས་ཞུ་ཐུབ་ཡག་འདི་དཔེ་ཁག་པོ་རེད་ཤག། དངོས་གཞི་ཚེས་ཉི་ཤུ་རྩ་གསུམ་ཉིན་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་གཉིས་ཀྱི་ལམ་སྟོན་འོག་གྲོས་ཚོགས་མུ་མཐུད་ཚོགས་ཐུབ་ཐབས་སྐོར་དང་གཞི་རིམ་མི་མང་རེ་འབོད་ཚོགས་པའི་ལས་འགུལ་དང་འབྲེལ་བའི་སྐོར་བཅས་བརྗོད་གཞི་གཉིས་ཀྱི་ཐོག་སྤྱི་འཐུས་རྣམ་པའི་དབར་བཞུགས་མོལ་ཚོགས་འདུ་འཚོགས་ཐབས་གནང་ཡོད་ཀྱང་མདོ་སྨད་སྤྱི་འཐུས་བཅུ་དང་དབུས་གཙང་སྤྱི་འཐུས་བརྒྱད། དེ་བཞིན་ཡུ་རོབ་སྤྱི་འཐུས་གཅིག་བཅས་ཁྱོན་སྤྱི་འཐུས་བཅུ་དགུ་མཉམ་ཞུགས་བྱས་མེད་པར་བརྟེན་བཞུགས་མོལ་ཚོགས་འདུ་འཚོགས་ཐུབ་མེད་པ་དང། འདི་ཚེས་ཉི་ཤུ་རྩ་ལྔ་རེས་གཟའ་ཟླ་བའི་ཉིན་གོང་ཞུས་བཞུགས་མོལ་ཚོགས་འདུར་མཉམ་ཞུགས་མི་བྱེད་མཁན་སྤྱི་འཐུས་ཐུན་མོང་ནས་ཡོངས་ཁྱབ་གསལ་བསྒྲགས་ཤིག་སྤེལ་བའི་ནང། སྤྱི་འཐུས་སྒེར་སོ་སོར་གོང་ཞུས་བརྗོད་གཞི་གཉིས་ཀྱི་སྐོར་བཞུགས་མོལ་ཚོགས་འདུ་ཞིག་ཡོད་པའི་ཚོགས་བརྡ་འབྱོར་ཡོད་ཀྱང་ཟུར་དུ་གྲོས་ཚོགས་མུ་མཐུད་འཚོགས་ཐུབ་ཐབས་སྐོར་གྱི་བཞུགས་མོལ་ཚོགས་འདུར་བཅར་དགོས་གལ་གང་ཡང་མ་མཐོང་ཞེས་དང་གཞི་རིམ་མི་མང་གི་བཅའ་ཁྲིམས་བསྐྱར་བཅོས་དང་འབྲེལ་བའི་རེ་འབོད་ཕྱི་གསལ་ནང་གསལ་ཞུས་ཟིན་པས་དེ་ལ་བཞུགས་མོལ་ཚོགས་འདུ་འཚོགས་ནས་དོན་ཕན་ལྡན་པ་ཞིག་ཡོང་ཚོད་གང་ཡང་མ་མངོན་སྟབས་བཞུགས་མོལ་ཚོགས་འདུར་ཚོགས་བཅར་ཞུས་མེད་ཅེས་འཁོད་འདུག། འདི་ཚེས་ཉི་ཤུ་རྩ་དྲུག་ཉིན་གཞི་རིམ་མི་དམངས་རེ་འབོད་ཚོགས་པའི་ལས་འགུལ་སྣེ་ཁྲིད་པ་ཚེ་བརྟན་ཕུན་ཚོགས་ལགས་ཀྱིས། ཏ་རིག་ཉི་ཤུ་རྩ་བརྒྱད་ཀྱི་ཉིན་གུང་ཆུ་ཚོད་གཉིས་པའི་ཐོག་ལ་ཨ་ང་ཚོ་གི་དེ་མཇུག་བསྡོམས་ཀྱི་མཛད་སྒོ་དེ་ཞུ་བའི་ཐག་གཅོད་ཞུས་པ་ཡིན། ཨ་ང་ཚོས་སྤྱི་འཐུས་ཚོགས་གཙོ་དང་ཚོགས་གཞོན་སྤྱི་འཐུས་རྣམ་པ་ཚོ་ཚང་མ་ལོ་ལ་ང་ཚོ་གིས་ཞུ་དགོས་ཡས་ཀྱི་དོན་དག་ཚང་མ་ལོ་ཡང་སྙན་སེང་ཞུས་ཚར་བ་ཡིན། ད་བློ་ཕམ་པ་གཅིག་ལ་ང་ཚོའི་མི་དམངས་ཀྱི་ལས་འགུལ་སྤེལ་ཡོད་དེ། ཨ་ད་ལྟ་གྲོས་ཚོགས་འདི་ད་མུ་མཐུད་ནས་ཚོགས་མ་ཐུབ་པ་འདི་ལ་ཨ་མི་དམངས་ཀྱིས་ཧ་ཅང་གི་བློ་ཕམ་ཆེན་པོ་གནང་བསྡད་ཀྱི་འདུག་གཅིག་བྱས།

འཛམ་གླིང་དམག་ཆེན་གཉིས་པའི་རྗེས་ལ་རྒྱ་ནག་གཞུང་གིས་དམག་དོན་རྒྱ་སྐྱེད་ལས་གཞི་ཆེན་པོ་ཞིག་མཉམ་སྡུད་བྱེད་ཀྱི་ཡོད་པའི་སྐོར་གསུངས་ཡོད་ཀྱང་རྒྱ་ནག་གི་ཐབས་བྱུས་དེའི་དམིགས་ཡུལ་གྱི་རྒྱབ་ལྗོངས་ཀྱི་བྱ་སྤྱོད་གསལ་པོ་གང་ཡང་གསུངས་མེད་པའི་སྐོར་བཀོད་འདུག་ད་དུང་ཨོསྟྲེ་ལི་ཡའི་དཔོན་རིགས་སྐུ་ཞབས Philip Green མཆོག་གིས་ཨོསྟྲེ་ལི་ཡ་དང་རྒྱ་ནག་ཕན་ཚུན་འབྲེལ་ལམ་དཀའ་ཚེགས་ཅན་གྱི་དུས་སྐབས་ཀྱི་རྗེས་ལ་ཨོསྟྲེ་ལི་ཡའི་གཞུང་གིས་རྒྱ་ནག་དང་འབྲེལ་ལམ་སྲ་བརྟན་ཡོང་ཐབས་འབད་བརྩོན་གནང་བཞིན་པའི་སྐོར་གསུངས་འདུག། རྒྱ་ནག་ནི་ལྷོ་རྒྱ་ནག་རྒྱ་མཚོ་གཙོས་པའི་ས་མཚམས་ཀྱི་ས་ཆ་དང་རྒྱ་མཚོའི་བདག་དབང་གི་ཐོག་ནས་ཁྱིམ་མཚེས་རྒྱལ་ཁབ་མང་ཆེ་བ་དང་རྩོད་གཞི་ཡོད་པ་ཞིག་ཡིན་ཞིང་སྐུ་ཞབས Philip Green མཆོག་གིས Australia དང་རྒྱ་གར་གཉིས་ཀྱི་ཀ་ལོ་ཀ་ཏ་གྲོས་མོལ་ཞེས་པའི་ལྷན་ཚོགས་ཐོག་ལ་གཏམ་བཤད་གནང་སྐབས་བཀའ་མོལ་འདི་གསུངས་ཡོད་པ་དང་ཀ་ལོ་ཀ་ཏ་གྲོས་མོལ་ཞེས་པའི་ལྷན་ཚོགས་དེ་ནི་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་དྲུག་རེས་གཟའ་མིག་དམར་ནས་རྒྱ་གར་རྒྱལ་ས་ལྡི་ལིར་འགོ་འཛུགས་གནང་བ་ལྟར་ཉིན་གཉིས་རིང་ལྷན་ཚོགས་གནང་གི་ཡོད་པ་དང། ལྷན་ཚོགས་དེ་ནི་རྒྱ་གར་དང་ཞི་བདེ་རྒྱ་མཚོའི་དམག་དོན་དཔོན་རིགས་ཀྱི་ལྷན་ཚོགས་ཐེངས་བཅོ་གསུམ་པ་ཞེས་འབོད་ཀྱི་ཡོད་པ་རེད་འདུག་ད་རེས་ཀྱི་ཀ་ལ་ཀ་ཏཱ་གྲོས་མོལ་ཞེས་པའི་ལྷན་ཚོགས་དེའི་ཐོག་ལ་ཨོ་སི་ཀྲེ་ལི་ཡ་དང་རྒྱ་གར་གྱི་ཆེད་ལས་མཁས་པ་ཚོས་རྒྱ་གར་དང་ཞི་བདེ་རྒྱ་མཚོའི་གླིང་ཕྲན་རྒྱལ་ཁབ་ཁག་གི་གནས་སྟངས་བསྐྱར་གསོ་བྱ་རྒྱུ་དང་དཔལ་འབྱོར་གྱི་བཙན་ཤེད་བྱེད་པའི་བྱ་སྤྱོད་ལ་ཁ་གཏད་གདོང་ལེན་བྱ་རྒྱུ། མངའ་ཁུལ་ནང་གནས་ཚུལ་ནོར་འཁྲུལ་ཁྱབ་སྤེལ་བྱས་ཏེ་ལམ་ནོར་ཁྲིད་པའི་བྱ་སྤྱོད་སོགས་གནད་དོན་ཁག་གི་ཐོག་ལ་གོ་བསྡུར་གནང་ཡོད་པ་རེད་འདུག་འོན་ཀྱང་ཨོ་སི་ཀྲི་ལི་ཡ་དང་རྒྱ་ནག་བར་ལོ་ངོ་གསུམ་རིང་འབྲེལ་ལམ་ཡག་པོ་མ་བྱུང་པའི་རྗེས་ལ་ཉེ་ཆར་ཕྱི་ཟླ་དགུ་པའི་འགོ་སྟོད་དུ་ཕྱོགས་གཉིས་ཀྱི་མཐོ་རིམ་དཔོན་རིགས་རིམ་པའི་གྲོས་མོལ་བསྐྱར་གསོ་བྱས་ཡོད་པ་རེད་འདུག། ཨ་མི་རི་ཀའི་ཕ་ལོ་རི་ཏའི་མངའ་སྡེའི་སྲིད་སྐྱོང་སྐུ་ཞབས Ron DeSantis ཡིས་མངའ་ཁུལ་དེའི་ནང་རྒྱ་ནག་དམར་ཤོག་ཚོགས་པ་དང་ཐད་ཀར་འབྲེལ་བ་ཡོད་པའི་དོགས་གཞིའི་འོག་རྒྱ་ནག་གཞུང་གི་དྲིལ་བསྒྲགས་ཀྱི་དངུལ་ལེན་མཁན་མངའ་སྡེའི་སློབ་གྲྭ་ཆུང་བ་ཁག་བཞི་ལ་མངའ་སྡེ་གཞུང་གིས་སློབ་གྲྭ་འདེམས་མཁན་སློབ་ཡོན་འགྲོ་གྲོན་མ་དངུལ་མཁོ་སྤྲོད་མཚམས་འཇོག་གནང་རྒྱུའི་གསལ་བསྒྲགས་ཉེ་ཆར

ཕ་ལོ་རི་དཱའི་མངའ་སྡེའི་སྲིད་སྐྱོང་ལས་ཁུངས་ནས་སྤེལ་བའི་གནས་ཚུལ་ནང་འཁོད་ཡོད་པ་རེད། ད་དུང་ཕ་ལོ་རི་དཱའི་མངའ་སྡེའི་ཤེས་རིག་ལྷན་ཁང་གིས་སློབ་གྲྭ་བཞི་པོ་དེ་རྒྱ་ནག་དང་ཐད་ཀར་འབྲེལ་བ་ཡོད་སྟབས་སློབ་གྲྭའི་སློབ་ཕྲུག་དང་སྤྱིར་མི་མང་ཡོངས་ཀྱི་བདེ་འཇགས་དང་འཕྲོད་བསྟེན་ལ་ཉེན་ཁ་ཡོད་པ་ཡང་ཐེར་འདོན་གནང་འདུག་ཕ་ལོ་རི་དཱའི་མངའ་སྡེའི་སྲིད་སྐྱོང་སྐུ་ཞབས Ron DeSantis ཡིས་འདི་ལོ་ཟླ་བ་ལྔ་པའི་ནང་ཁྲིམས་གཞི་ཞིག་གཏན་འབེབས་གནང་ཡོད་པའི་ནང་མངའ་སྡེའི་ནང་གི་སྒེར་བདག་སློབ་གྲྭ་ཁག་ལ་ཕྱིའི་རྒྱལ་ཁབ་དང་འབྲེལ་བ་ཡོད་པའི་ཚོགས་པ་དང་སྒེར་པ་གང་རུང་ནས་སློབ་ཡོན་རོགས་རམ་ལེན་མི་ཆོག་པ་བཟོས་གནང་ཡོད་པ་ནང་ནས་དམིགས་བསལ་བློ་འཚབ་གནང་ཡུལ་རྒྱལ་ཁབ་གཅིག་རྒྱ་ནག་རེད་འདུག་དེ་མ་ཟད་ཁོང་གིས་ཉེ་ཆར་དྲ་རྒྱའི་བདེ་འཇགས་དང་གྲངས་གཞིའི་གསང་དོན་གྱི་ཉེན་ཁ་ཡོད་པའི་རྐྱེན་གྱིས་དམིགས་བསལ་རྒྱ་ནག་གི་མི་སེར་ཡིན་པ་ཚོར་མངའ་སྡེ་ཧྥུ་ལོ་རི་ཏའི་ནང་དུ་ས་ཆ་ཉོ་མི་ཆོག་པའི་ཁྲིམས་གཞིའི་ཐོག་མཚན་རྟགས་བཀོད་འདུག་སྲིད་སྐྱོང་རོན་ཏི་སན་ཏིས་ཡིས་ཁོང་གིས་མངའ་སྡེ་ཧྥུ་ལོ་རི་ཏའི་ནང་རྒྱ་ནག་དམར་ཤོག་ཚོགས་པའི་ཤུགས་རྐྱེན་ལ་དགའ་བསུ་མེད་པ་དང

ཉེ་ཆར་ཕྱི་ཟླ་དྲུག་པའི་ནང་སི་ཏྲོག་ཧོ་ལོམ་རྒྱལ་སྤྱིའི་ཞི་བདེ་ཞིབ་འཇུག་སློབ་གཉེར་ཁང་གིས་འཛམ་གླིང་གི་རྡུལ་ཕྲན་གོ་མཚོན་ནུས་ཤུགས་དང་དམིགས་བསལ་རྒྱ་ནག་གི་རྡུལ་ཕྲན་གོ་མཚོན་གནས་སྟངས། དེ་བཞིན་རྡུལ་ཕྲན་གོ་མཚོན་བཟོ་སྐྲུན་བྱེད་མཁན་ཚོའི་ལས་གཞིའི་ཐོག་ལ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ཐེངས་གསུམ་མུ་མཐུད་ནས་མ་དངུལ་མང་དུ་བཙུགས་མཁན་བྱུང་བའི་སྐོར་སྙན་ཐོ་ཞིག་འདོན་སྤེལ་གནང་ཡོད་པ་དང་འོན་ཀྱང་རྡུལ་ཕྲན་གོ་མཚོན་ལྡན་པའི་རྒྱལ་ཁབ་དབྱིན་ཇི་དང། རྒྱ་ནག་ཧྥ་རན་སི་རྒྱ་གར་ཨིས་ར་ཨེལ་བྱང་ཀོ་རི་ཡ་པ་ཀི་སི་ཐན་ར་ཤི་ཡ་ཨ་མི་རི་ཀ་བཅས་ཀྱིས་འདས་པའི་ལོའི་ནང་རྡུལ་ཕྲན་གོ་མཚོན་བརྒྱ་ཆ་གཅིག་ལྷག་གི་ཉུང་དུ་ཕྱིན་ཡོད་པའི་སྐོར་གསུངས་ཡོད་པ་རེད། འོན་ཀྱང་སྙན་ཐོའི་ནང་རྡུལ་ཕྲན་གོ་མཚོན་མཚམས་འཇོག་ལས་གཞི་ཕུད་བེད་སྤྱོད་ཡོད་པའི་རྡུལ་ཕྲན་གོ་མཚོན་མང་པོ་ཞིག་དངོས་ཡོད་ཀྱི་མང་དུ་ཕྱིན་ཡོད་པའི་སྐོར་གསུངས་ཡོད་ལ་རྒྱ་ནག་གི་རྡུལ་ཕྲན་གོ་མཚོན་གྱི་གྲངས་འབོར་ནི་མང་དུ་ཕྱིན་ཡོད་པ་དང་དེ་ཡིས་རྒྱ་ནག་གཞུང་གིས་རྡུལ་ཕྲན་གོ་མཚོན་གསོག་འཇོག་བྱེད་རྒྱུ་མང་དུ་ཕྱིན་ཡོད་པ་དང་ཆབས་ཅིག་བྱང་ཀོ་རི་ཡའི་ཕྱོགས་ནས་ཀྱང་ས་ཐག་རིང་པོར་འཕེན་ཐུབ་པའི་ནུས་པ་ལྡན་པའི་རྡུལ་ཕྲན་གོ་མཚོན་དང་མཚོ་འོག་ཏུ་ཚོད་ལྟ་མང་དུ་བཏང་ཡོད་པའི་སྐོར་གསུངས་ཡོད་པ་རེད། དེས་དེ་མཉམ་འབྲེལ་རྒྱལ་ཚོགས་ཀྱི་སྤྱི་ཁྱབ་མཆོག་གིས་འཛམ་གླིང་གི་གནས་སྟངས་གཉན་འཕྲང་ཅན་དུ་སླེབས་ཡོད་པའི་ཉེན་བརྡ་བཏང་གནང་བ་ཞིག་ཡིན་པ་རེད། ཇེ་ནི་ཝའི་ནང་གཟའ་འཁོར་ལྔའི་རིང་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ཚོགས་ཆེན་གནང་བཞིན་པའི་སྐབས་སུ་ཟུར་དུ་དབྱིན་ཡུལ་གྱི་གོ་སྒྲིག་འོག་ཧོང་ཀོང་ནང་གི་གསར་འགོད་རང་དབང་ཞེས་པའི་འདུ་འཛོམས་ཤིག་རེས་གཟའ་ལྷག་པའི་ཉིན་གནང་གི་ཡོད་པ་དེའི་སར་ཚོགས་ཞུགས་རྒྱལ་ཁབ་ཚོ་མཉམ་ཞུགས་མི་གནང་བའི་གནོན་ཤུགས་རྒྱ་ནག་གིས་སྤྲོད་བཞིན་ཡོད་པ་འཕྲིན་ཡིག་ཅིག་གི་ནང་གསལ་ཡོད་པ་མ་ཟད་འབྲེལ་ཡོད་ཕྱི་འབྲེལ་དཔོན་རིགས་བཞིས་ར་སྤྲོད་གནང་འདུག་རེས་གཟའ་ལྷག་པའི་ཉིན་ཚོགས་གཏན་འཁེལ་བའི་ཧོང་ཀོང་ནང་གི་གསར་འགོད་རང་དབང་ཞེས་པའི་ལྷན་འཛོམས་དེའི་ཐོག་རྒྱ་ནག་གི་བཙོན་འཇུག་འོག་ཡོད་པའི་ཧོང་ཀོང་གི་གསར་ཁང་གི་སྦྱིན་བདག་དང་ཚོང་པ་གྲགས་ཅན་པ་ཇི་མི་ལའེ་ཀྱི་བུ་སི་པཱ་ཤིན་ལའེ་ཡིས་གཏམ་བཤད་བྱ་རྒྱུ་ཡིན་པ་དང། ཇི་མི་ལའེ་རྒྱ་ནག་གིས་བཙོན་འཇུག་བྱས་ནས་ད་བར་ཉིན་གྲངས་གཅིག་སྟོང་འགྲོ་གི་ཡོད་པ་དང་སྟབས་བསྟུན་པ་ཞིག་ཡིན་པ་རེད། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། རྒྱ་གར་ཝ་ར་ཎ་སི་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་ལོ་ཙཱ་བ་ཚོས་པཱ་ལིའི་སྡེ་སྣོད་གསུམ་བོད་བསྒྱུར་གནང་བའི་ལས་གཞིའི་ཁོངས་ནས་ཕྱག་དཔེ་པར་སྐྲུན་ཟིན་པ་ཁག་ཅིག་གི་པར་ཕུད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་སྤྱན་འབུལ་ཞུ་སྐབས་མགོན་པོ་གང་ཉིད་ཐུགས་དགྱེས་ཚོར་གྱིས་ཡི་རང་བསྔགས་བརྗོད་མཛད་པའི་སྐོར་རྒྱ་གར་ལྷོ་ཕྱོགས་ནས་པདྨ་དངོས་གྲུབ་ལགས་ཀྱིས་བཏང་གནང་བའི་གནས་ཚུལ་ཞིག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། ཝཱ་ཎ་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་ལོ་ཙཱ་བ་རྣམ་པས་པཱ་ལིའི་སྡེ་སྣོད་གསུམ་བོད་སྒྱུར་གནང་བའི་ལས་གཞིའི་ཁོངས་ནས། ཕྱག་དེབ་དཔར་བསྐྲུན་ཟིན་པ་ཁག་གཅིག་གི་དཔར་ཕུད་གོང་ས་མཆོག་ལ་སྤྱན་འབུལ་ཞུས་སྐབས། མགོན་པོ་གང་ཉིད་ཐུགས་དགྱེས་ཚོར་གྱིས་ཡི་རངས་བསྔགས་བརྗོད་བསྩལ་གནང་འདུག་སྤྱི་ལོ་ཉིས་སྟོང་བཅུ་དགུ་ལོའི་གོང་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་ལྟར། ཝཱ་ར་ཎཱ་སི་དབུས་བོད་ཀྱི་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་གི་ལོ་ཙཱ་བ་རྣམ་པས། པཱ་ལིའི་སྡེ་སྣོད་གསུམ་ཡོངས་རྫོགས་བོད་སྒྱུར་གནང་རྒྱུའི་ལས་གཞི་དབུ་འཛུགས་གནང་ཡོད་པའི་ཁོངས་ནས། བོད་སྒྱུར་ཞུས་པའི་ཕྱག་དཔེ་པར་སྐྲུན་ཟིན་པ་ཁག་གཅིག་གི་དཔར་ཕུད། ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་དྲུག་ཉིན་ལས་གཞི་དེའི་ནང་ལོ་ཙཱ་བ་བདུན་ཡོད་པའི་ཁོངས་ནས། བཞི་ཡིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཇལ་ཁ་དང་སྦྲགས། སྤྱན་འབུལ་ཞུས་སྐབས་མགོན་པོ་གང་ཉིད་ནས་ཐུགས་དགྱེས་ཚོར་གྱིས་ཡི་རངས་བསྔགས་བརྗོད་ཀྱིས་ཐུགས་རྗེ་ཆེ་ཞེས་བཀའ་བསྩལ་གནང་འདུག། རྗེས་སུ་ཡི་རངས་ཡོད། ཐུགས་རྗེ་ཆེ། གཞི་རྩའི་ལས་འཆར་དེ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་བཞེད་ལྟར། དགའ་ལྡན་ཕོ་བྲང་ཡིག་ཚང་གི་ཡང་སྟེང་རིན་པོ་ཆེ་མཆོག་ནས། པཱ་ལིའི་བཀའ་བསྟན་ཡོངས་རྫོགས་བོད་བསྒྱུར་གྱི་ཝཱ་ར་ཎཱ་སི་དབུས་བོད་ཀྱི་ཆེས་མཐོའི་གཙུག་ལག་སློབ་ཁང་གི་དགེ་བཤེས་བློ་བཟང་རྡོ་རྗེ་རབ་གླིང་ལགས་སུ་འབྲེལ་བ་ཞུས་པ་བརྒྱུད། དགེ་བཤེས་ལགས་ནས་ཀྱང་ཝཱ་ར་ཎཱ་སིའི་པཱ་ལི་དང་ལེགས་སྦྱར་ཐོག་མཁྱེན་པ་ཡངས་པའི་ལོ་ཙཱ་བ་རྒན་གཞོན་བར་གསུམ་ལ་འབྲེལ་བ་གནང་སྟེ་ཝཱ་ར་ཎཱ་སིའི་ལོ་ཙཱ་བ་རྣམ་པས་རྒྱལ་བའི་བཀའ་སློབ་ཆ་ཤས་ཙམ་བསྒྲུབ་རྒྱུའི་གོ་སྐབས་ཐོབ་པར་དགའ་ཚོར་ཆེན་པོའི་ངང་ཡང་སྟེང་རིན་པོ་ཆེ་མཆོག་གི་བཀའ་མངགས་ལྟར་ལོ་ཙཱ་བ་རྒན་གཞོན་བདུན་ནས་མདོ་སྡེ་སྡེ་སྣོད་ཀྱི་ནང་ཚན་ལུང་རིང་པོའི་སྡེ་ལ་པོད་གསུམ་དང། ལུང་བར་མའི་སྡེ་དང་དེ་བཞིན་པཱ་ལིའི་སྐད་ཀྱི་སྡེ་སྣོད་གསུམ་གྱི་དཀར་ཆག་དང། གཞན་ཡང་པཱ་ལིའི་སྐད་ཀྱི་ན་གཞན་དོན་ཕྱོགས་དེབ་སྒྱུར་གནང་བ་བཅས་ཀྱི་ཕྱག་དེབ་ཁག་པར་སྐྲུན་གྱིས་གོང་ས་མཆོག་ལ་སྤྱན་འབུལ་ཞུས་གནང་ཡོད་པ་རེད་འདུག་དེའི་སྐོར་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་ཁང་གི་ཉམས་ཞིབ་སྡེ་ཚན་གྱི་ནང་ཚན། སྐྱར་གསོའི་སྡེ་ཚན་གྱི་འགན་འཛིན་འབུམ་རམས་པ་རྒན་བློ་བཟང་རྡོ་རྗེ་རབ་གླིང་ལགས་ཀྱིས་ངོ་སྤྲོད་གནང་བྱུང།

སྐོར་ལ་མཁྱེན་གྱུར་བྱུང་འདུག། དེ་བཞིན་ཨོ་ཝཱ་ཎ་གཙུག་ལག་སློབ་ཁང་གི་སློབ་མཐར་ཕྱིན་ཞིང་དགའ་ལྡན་ཕོ་བྲང་ཡིག་ཚང་གི་པཱ་ལིའི་སྐད་ཀྱི་ཐོག་ཟབ་སྦྱོང་ཐོབ་མྱོང་བ་ཨཱ་ཙརྱ་འཆི་མེད་སྒྲོལ་དཀར་ལགས་ནས་ད་ལན་སྒྱུར་གྱི་ལས་དོན་ཐོག་ཞུགས་པའི་ཉམས་མྱོང་དང། ཁོང་གིས་བསྒྱུར་བའི་ཕྱག་དེབ་ཁག་གོང་ས་མཆོག་ལ་སྤྱན་འབུལ་ཞུ་རྒྱུ་བྱུང་བར་དགའ་ཚོར་ཆེན་པོ་གནང་གི་འདུག། ད་གཙོ་བོ་དེ་ང་ཚོས་སློབ་ཚན་སོ་སོ་རང་གིས་ཅིག་སློབ་གཉེར་བྱས་བཞག་ཡག་གི། དང་འབྲེལ་བའི་ལས་ཀ་ཞིག་དང་ཨ་ནེ་དམིགས་བསལ་རྒྱལ་བ་རིན་པོ་ཆེ་ཀྱི་དགོངས་པ་གལ་ཆེན་པོ་ཞིག་སོ་སོའི་གི་ངོས་ནས་བྱས་རག་ས་རེད་བསམ་ནས་དཔེ་མ་སྲིད་དགའ་སྤྲོ་ཆེན་པོའི་ཐོག་ནས་མཉམ་ཞུགས་བྱས་པ་ཡིན་དེ་ལ་དེ་ག་ནང་བཞིན་ད་ལོ་གཅིག་དང་ཕྱེད་ཀ་ཡི་མཇུག་ལ་ད་ལྟ་ང་ང་རང་ཕྱི་ཟླ་བརྒྱད་པ་ནས་ཨ་ནེ་ལས་ཀ་ལ་དངོས་སུ་མཉམ་ཞུགས་བྱས་པ་རེད་དེའི་རིང་ག་ལ་ན་གནས་བརྟན་མ་ཡི་ཚིགས་སུ་བཅད་པ་ནས་ད་གིན་རྒན་ལགས་ཀྱིས་གོང་དུ་ཞུས་པ་གསུངས་པ་ནང་བཞིན་ཨ་ནེ། ད་དེ་གནས་བརྟན་མ་ཡི་ཚིགས་སུ་བཅད་པ་དེ་དམིགས་བསལ་བུ་མོ་ཡི་བུད་མེད་ཅིག་ཡིན་དུས་ང་རང་དམིགས་བསལ་གྱི་འབྲེལ་བ་འདྲ་བོ་དང་དམིགས་བསལ་གྱི་ཚོར་བ་འདྲ་བོ་ཞིག་བྱུང་སོང་དེ་སྒྱུར་ཡག་གོ་སྐབས་དེ་རག་པ་ལ་བརྟེན་ནས་ང་རང་དཔེ་དགའ་བོ་བྱུང་སོང་ཨ་ནེ། ད་གང་ལྟར་ཟླ་བ་གཅིག་དང་ཕྱེད་ཀ་དེའི་ནང་ལོགས་ལ་ངས་ཤོ་ལོ་ཀ་བརྒྱ་དང་བརྒྱད་ཅིག་བསྒྱུར་ཐུབ་སོང། དེ་མིན་ཁོང་རྣམ་པས་མདོ་སྡེ་བསྒྱུར་ཟིན་པའི་ཁྲོད། དོ་བརྒྱ་དང་བཅུ་གཉིས་ཡོད་པ་རྣམས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་བཞི་པའི་གོང་དུ་སྒྲུབ་པ་གནང་རྒྱུའི་ལས་འཆར་གྱི་ནང་བཀོད་གནང་འདུག་གོང་བརྗོད་གནས་ཚུལ་དེ་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མཁན་པདྨ་དངོས་གྲུབ་ཡིན། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་བསྟན་འཛིན་པདྨ་ལགས་དང་གཡུ་སྒྲོན་གཉིས་ཡིན། ཐེངས་འདིའི་བཅར་འདྲིའི་ལེ་ཚན་ནང་ཨ་མི་རི་ཀའི་ཀེ་ལི་ཧྥོ་ནི་ཡ་མངའ་སྡེའི་ནང་རྟེན་གཞི་བྱས་པའི་ལྕགས་ཟམ་བོད་ཀྱི་ལྷ་མོ་གླུ་གར་ཚོགས་པའི་རྒྱབ་ལྗོངས་ལོ་རྒྱུས་དང་ཚོགས་པ་འདིའི་ཚོགས་གཙོ་ཚེ་རིང་དབང་མོ་ལགས་སུ་ཨ་མི་རི་ཀའི་རྒྱལ་ཡོངས་སྒྱུ་རྩལ་ཐེབས་རྩ་ཁང་གིས་སྒྱུ་རྩལ་གྱི་གཟེངས་རྟགས་ཤིག་འབུལ་གཏན་འཁེལ་འདུག་པ་སོགས་ཀྱི་ཐད་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུ་བ་ཞིག་སྙན་སྒྲོན་ཞུ་རྒྱུ་ཡིན། ཨ་མི་རི་ཀའི་ཀེ་ལི་ཧྥོ་ནི་ཡ་མངའ་སྡེའི་ནང་ལ་རྟེན་གཞི་བྱས་པའི་ཨནི། ལྕགས་ཟམ་བོད་ཀྱི་ལྷ་མོ་གླུ་གར་ཚོགས་པའི་གི་འགན་འཛིན་ཚེ་རིང་དབང་མོ་ལགས་ང་ཚོའི་ལས་རིམ་ནང་ཕེབས་པར་ཐུགས་རྗེ་གནང་བཀྲ་ཤིས་བདེ་ལེགས།

བོད་ཀྱི་རིག་གཞུང་དང་དེ་ཚོ་མ་ཉམས་རྒྱུན་འཛིན་བྱེད་ཐུབ་ཡག་གི་དམིགས་ཡུལ་གཙོ་བོ་བྱས་ནས། བོད་ཀྱི་ལོ་རྒྱུས་དང་དེ་འདྲ་ཧ་མ་གོ་མཁན་ཚོ་ལ་ཡག་ནི། འཁྲབ་སྟོན་ཐོག་ནས་ནི་ང་ཚོ་ཁོང་ཚོ་ལ་ཡག་འགྲེལ་བཤད་རྒྱབ་ཐུབ་ཡག་དང། བོད་ནང་གི་གནས་སྟངས་དང། རྒྱལ་བ་རིན་པོ་ཆེ་གི་བཀའ་སློབ་དང་དེ་འདྲ་གང་ཡོང་ཡོང་བྱས་ནས་ཞར་དང་ཞོར་ལ་ཡག་ང་ཚོ་གི་མི་མང་ལ་ཡག་གོ་རྟོགས་སྤེལ་ཐུབ་ཡག་གི་ང་ཚོ་དམིགས་ཡུལ་ཡིན་ལགས། ལགས་འོང་བྱས་ན་ཨམ་ད་ཐོག་མ་ལྕགས་ཟམ་པ་དེ་ཨམ་ད་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུའི་ལོ་ལ་གསར་འཛུགས་གནང་པའི་སྐབས་ལ་ཨ་ནི་རྣམ་པ་ཚོ། ཚོགས་མི་གསུམ་གྱི་ཐོག་ནས་གསར་འཛུགས་གནང་ཡིན་གསུངས་གནང་སོང། ད་ལྟའི་ཆ་ལ་ཨམ་ད་གཅིག་གི་ལྕགས་ཟམ་པའི་ལྷ་མོའི་ཚོགས་པ་དེའི་ནང་ལ་ཚོགས་མི་ག་ཚོད་ཙམ་ཡོད་པ་གནང་ལགས། ད་ང་ཚོའི་གི་དེ་ལ་ཚོགས་མི་ལབ་ནས་ལགས་ང་ཚོའི་ལྕགས་ཟམ་པ་གི་ཚོགས་པ་དེ་དམིགས་བསལ་ཞེ་པོ་ཅིག་ཡོད་རེད་ང་ཚོའི་ལས་བྱེད་ལབ་ནས

བགོ་བཤའ་རྒྱག་ཡ་དང་ག་རེ་ཡིན་པ་དེ་ང་རེ་གི་དེ་འཁྲབ་སྟོན་པ་ལ་ཡ་གང་ཡོང་ཡོང་ཅིག་རྒྱབ་སྐྱོར་བྱེད་ཡ་དང་དངུལ་གང་མང་མང་ཕུལ་ཐུབ་ཡ་དང་དེ་འདྲས་ཀྱི་ང་རེ་གི་འདོད་པ་ཡོད་ལགས། ད་ནི་ང་ཚོའི་ཚོགས་པ་དེ་ནི་དངུལ་བཟོ་ཡ་གི་དམིགས་ཡུལ་རྩ་བ་རང་ནས་མེད་ད་ང་ཚོ་དེ་བ་ལ་བསྡད་དེ་དུས་ག་ལ་འགྲོ་སོང་ཆེན་པོ་ཡོད་ར་བ་ཁང་གླ་སྤྲད་དགོས་རེད་གློག་རིན་སྤྲད་དགོས་རེད་ཆུ་རིན་སྤྲད་དགོས་ཨ་ནི་ང་ཚོ་ལས་ཀ་བཞག་ནས་ཡོང་ཐུབ་ཡ་གི་ཨ་ནི། ཕྱག་དངུལ་ཅིག་ཡར་ཕུལ་གྱི་ཡོད་འཁྲབ་སྟོན་པ་ཚང་མ་ལ་འདི་དང་ཨ་ནི། ད་ང་ཚོའི་ཚོགས་མི་འདི་རེད་ཟེར་ལབ་ནས་ཚུར་སྒོ་རྒྱབ་ཡག་དང་འདི་མ་རེད་ཟེར་ལབ་ནས་འདི་འདྲའི་གང་ཡང་ཡོད་མ་རེད་ང་ཚོ་ད་ནི་ཐོན་པའི་གི་འཁྲབ་སྟོན་པ་ག་འདྲས་ཅིག་ཡོད་ནའི་ལགས་ང་ཚོ་ལྕགས་ཟམ་པ་གི་ནང་ལ་མཉམ་ཞུགས་བྱེད་ཡག་འདི་འདྲས་ཞུ་གི་ཡོད་ཨ་ནི། ད་ལས་འགན་དང་འདི་འདྲས་ཡོད་པ་ཡིན་ན་ང་རང་ཚོ་ས་གནས་དེ་ངས་དང་ད་ང་དང་ང་རེས་གི། འགན་འཛིན་གྱིས་འགན་འཁྱེར་ནས་ལོ་བཅུ་གྲངས་འགྲོ་གི་འདུག་སྟེ། ད་དུང་མུ་མཐུད་ནས་བྱེད་བསྡད་ཀྱི་ཡོད་ཨ་ནི་ཡིག་ཚང་ལབ་ནས་གང་ཡང་ཡོད་མ་རེད་ང་རེ་གི་ཉལ་ཁང་འདི་ལྕགས་ཟམ་པ་གི་ཡིག་ཚང་རེད་ཨ་ནི་འཁྲབ་ཆས་བཞག་ས་ལབ་ནས་འདི་འདྲའི་ཁང་པ་འདི་འདྲ་གང་ཡང་ཡོད་མ་རེད་ང་རེ་གི་མོ་ཊ་བཞག་ས་འདི་ལྕགས་ཟམ་པ་གི་འཁྲབ་ཆས་བཞག་བསྡད་ཀྱི་ཡོད་ཨ་ནི། རོགས་པ་བྱེད་མཁན་དེ་འདྲ་ཡོད་པ་ཡིན་ན་ཨ་ནི་དངུལ་ཐོབ་པ་འདྲ་པོ་དེ་འདྲ་ཡོད་ན་ཐུགས་རྗེ་ལེགས་འབུལ་དེ་འདྲ་ཐོབ་མེད་པ་ཡིན་ན་ཞལ་འདེབས་རང་རེད་དེ་འདྲ་བྱས་ནས་ང་ཚོ་ད་ལྟ་བར་དུ་ཚོགས་པ་དེ་གནས་ཐུབ་རེད་མ་གཏོགས་དངུལ་བཟོ་ཡག་དང་དེ་འདྲའི་གི་དམིགས་ཡུལ་ཡོད་པ་ཡིན་ན་ང་ཚོ་སྔོན་མ་ནས་རྩ་བརླག་འགྲོ་ཚར་རེད་བསམ་གི་འདུག་འཐོར་ཚར་རེད་བསམ་གི་འདུག་རེད་ཡིན་ན་ང་ཚོའི་གི་ཚོགས་པ་དེ་གི་དམིགས་ཡུལ་དང་ཨ་ནི་ང་ཚོ་ཚོགས་མི་ཚང་མའི་འཁྲབ་སྟོན་པ་ཚང་མའི་གི་སོ་སོའི་གི་ད་རིག་གཞུང་ལ་ཡང་དགའ་སྣང་དང་ཨ་ནི་དངོས་གནས།

ལགས་ལགས་སོ་ནི་ཨ་ཅིག་གི་ལྕགས་ཟམ་བོད་ཀྱི་ལྷ་མོའི་གླུ་གར་ཚོགས་པའི་ངོས་ནས་ཅིག་ད་ཨ་མི་རི་ཀའི་གི་ས་ཁུལ་མང་པོའི་ནང་ལ་ཅིག་ད་འཁྲབ་སྟོན་རབ་དང་རིམ་པ་དུ་གནང་ཡོད་ཙང་ཨ་ནི་ཅིག་ཨ་མི་རི་ཀའི་གཟིགས་མོ་བ་ཚོའི་ངོས་ནས་ཅིག་ད་བོད་ཀྱི་ལྷ་མོའི་རིག་གཞུང་གི་འཁྲབ་སྟོན་འདིའི་ཐོག་ལ་ཅིག་ཁོ་རང་ཚོ་དགའ་སྣང་ར་ཅིག་ག་འདྲ་རེ་གནང་སོང་ཅིག་རྒྱབ་སྐྱོར་གི་རྣམ་པ་རེ་དགའ་སྣང་ར་ཅིག་ག་འདྲ་ཞིག་གནང་གི་འདུག་ལ། ང་ཚོ་འདི་འདྲའི་ང་རང་ཚོ་ལ་ཡང་འདི་འདྲའི་རྒྱབ་སྐྱོར་ཤུགས་ཆེན་པོ་དང་བོད་པའི་གི་རིག་གཞུང་ལ་འདི་འདྲའི་དགའ་བོ་ཡོང་གི་རེད་འདི་འདྲའི་བསམ་བློ་འཁོར་རང་འདི་གིས་གི་འཁོར་མ་སོང་ཡིན་ནའི་ལགས་ང་ཚོ་ཕ་གི་འཁྲབ་དུས་ཀ་ལ་ཨ་ནི་མི་མང་ཚོ་མིག་ཆུ་བཏང་ལག་པ་བརྡབ་སྐད་རྒྱབ་ཚང་མས་གི་ལག་དེ་ལ standing ovation ལབ་འདུག་ག་འོ་དེ་འདྲས་ཡར་ལངས་ནས་ཨ་ནི་ཕ་དེ་ལག་པ་བརྡབ་ནས་རྒྱུན་རིང་པོ་བཞུགས་བྱས་ང་ཚོ་ཚང་མ་དངོས་གནས་སེམས་ནང་ལ་ཡར་ཚོར་བ་ཧ་ལས་པ་གི་འདི་སེམས་ཤུགས་ལབ་དགོས་རེད་པ་འོ་དེ་འདྲས། སྐྱེས་སོང། མི་མང་གིས་ང་ཚོའི་གི་ལྷ་མོ་དང། གཞས་སྣ་དང་རོལ་ཆ་དང་སྒྲ་སྙན་ཞབས་བྲོ་དང་འདི་འདྲའི་འཁྲབ་བྱེད་དུས་ག་ལ་ཁོང་རྣམ་ཚོ་མང་པོ་ཅིག་དངོས་གནས་བོད་སྔོན་མ་ང་བོད་ལ་འགྲོ་མྱོང། ཁ་ཤས་ང་བལ་ཡུལ་ལ་འགྲོ་མྱོང་ཟེར་མཁན་དང་རྒྱ་གར་ལ་འགྲོ་མྱོང་ཟེར་མཁན་ཚང་མ་མིག་ཆུ་བཏང་ནས་ང་ཚོ་ལ་ལག་པ་ཟིམ་ག་ཡོང་གི་འདུག། ཨ་ནེ། ང་འདི་མོ་རང་ཁོ་རང་ཚོ་སྔོན་མ་བོད་པའི་རིག་གཞུང་དང་འབྲེལ་བ་ཡོད་པ་དེ་ཕར་དྲན་གསོ་ཐེབས་ནས་ཨ་ནེ་སེམས་པ་དགའ་པོ་ཞེ་པོ་བཟོས་སོང་ལགས་ཨ་ནེ་སྔོན་མ་གི་དེ་ཚོ་ཚང་མ་ཡར་དྲན་ནས་མིག་ཆུ་ཤོར་སོང་འདི་འདྲ་ལབ་མཁན་དེ་འདྲ་འདུག་ལ། ཉུང་ཉུང་མ་རེད་མི་ཚང་མས་གི་ཧ་ལས་པ་གི་སེམས་ནང་ལ་ཡར་ཚོར་བ་ཞིག་སྤྲད་ཐུབ་ཀི་ཡོད་ས་རེད་ང་ཚོ་གི་ཁོང་ཚོ་དགའ་པོ་ཞེ་པོ་བྱེད་ཀི་འདུག་ལ་འོ་ལ། ལགས་ལགས་སོ་དེ་ནས་གཅིག་གི་གཏམ་བཟང་གི་གནས་ཚུལ་གཅིག་ལ་གཅིག་ཨ་མི་རི་ཀའི་ད National Heritage Fellowship ཞེས་པའི་ད་ཚོགས་པའི་གི་ཐོག་ནས་གཅིག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་གི་ད་རང་མི་རིགས་ད་རྒྱུན་སྲོལ་གི་རིག་གཞུང་ད་སྒྱུ་རྩལ་གི་བྱ་དགའ་དེ་ཁྱེད་རང་དུ་འབུལ་གཏན་ཁེལ་ཡོད་པ་ཟ། བྱས་ཙང་གཅིག་ཐོག་མར་དེ་ལ་ཚེ་རིང་དབང་མོ་ལགས་ལ་འདིའི་ཐོག་ལ་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་ཨ་མི་རི་ཀའི་ད་རིག་གཞུང་གཅེས་འཛིན་གི་བྱ་དགའ་ཆེ་ཤོས་དེ་ཁྱེད་རང་དུ་གནང་གཏན་ཁེལ་བས་གཅིག་གནས་ཚུལ་དེ་ཐོག་མར་གོ་བའི་སྐབས་ལ་ཨན་ཁྱེད་རང་ལ་ཚོར་བ་ག་འདྲ་འདྲ་བྱུང་གནང་སོང་ལགས་ཚོར་སྣང་འདྲ་དེ།

འདི་སྐོར་ལ་མང་པོ་ཉན་དུས་ག་ལ་འདི་མི་ཚེ་ནང་གི་གཟེངས་རྟགས། མི་ཚེ་སྒང་ཚང་གི་དཀའ་ལས་བརྒྱབ་པ་གི་གཟེངས་རྟགས་དེ་འདྲ་དང། ཨ་མི་རི་ཀ་ནང་གི་རིག་གཞུང་སྒང་ལ་ཕྱག་ལས་གནང་མཁན་གི་གཟེངས་རྟགས་གནས་ཚད་མཐོ་ཤོས་དེ་རེད་འདུག་བ། དེ་ཅིག་རག་རེད་ལབ་དུས་ད་ག་དངོས་གནས་ང་རང་ཧ་ལས་བྱུང་ནས་དཔེ་དགའ་བོ་བྱུང་རེད་པ་དངོས་གནས་སོ་སོའི་གི་ད་ཁ་ཡོད་ལག་ཡོད་ད་ཞེ་པོ་ཞེ་པོ་དེ་འདྲ་ད་འཇོན་ཐང་དང་སློབ་སྦྱོང་དང་དེ་འདྲ་ཡོད་མ་རེད་དེ།

གཞན་དང་འདྲ་འདྲ་བྱས་ནས་སླེབས་ཐུབ་པ་དེ་ང་ཚོའི་གཟི་བརྗིད་རེད་བསམ་སོང་དངོས་གནས་ང་རེ་གིས་རྒྱལ་བ་རིན་པོ་ཆེ་གི་བཀའ་དང། ཕ་མ་བཟང་པོ་གི་བསླབ་བྱ། ཨ་ནི་སོ་སོའི་གི་དཀའ་ལས་རྒྱབ་པ་གི་འབྲས་བུ། ཨ་ནི་དགེ་རྒན་མང་པོ་གི་ཨ་ནི་བྱིན་རླབས་ཡིན་བསམ་གི་འདུག་དངོས་གནས། ལགས་ལགས་སེ་ལྕགས་ཟམ་བོད་ཀྱི་ལྷ་མོ་གླུ་གར་ཚོགས་པའི་འགན་འཛིན་ཚེ་རིང་དབང་མོ་ལགས་ཐུགས་རྗེ་གནང་ལ། ཐུགས་རྗེ་གནང་ཚེ་དབང་ལགས་ང་ལ་ཡར་ད་ལན་གོ་སྐབས་གནང་པ་དེ་ང་དཔེ་དགའ་པོ་བྱུང་ཐུགས་རྗེ། ཚེ་རིང་དབང་མོ་ལགས་སུ་ཨ་མི་རི་ཀའི་རྒྱལ་ཡོངས་སྒྱུ་རྩལ་ཁང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་གཟེངས་རྟགས་དེ་བཞིན་ཁོང་ལ་གནང་གཏན་འཁེལ་ཡོད་ཀྱང་ཀོ་ཝིཌ་བཅུ་དགུ་ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་འདས་པའི་ལོ་ཁ་ཤས་ནས་བཟུང་གཟེངས་རྟགས་ཐོབ་མཁན་ཚང་མར་དངོས་སུ་གནང་ཐུབ་མེད་སྟབས་རིང་མིན་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་དགུ་རེས་གཟའ་པ་སངས་ཉིན་ཕྱི་ལོ་ཉིས་སྟོང་ཉི་ཤུ་ནས་ཉི་ཤུ་རྩ་གསུམ་བར་གཟེངས་རྟགས་ཐོབ་མཁན་ཚང་མར་དུས་གཅིག་ལ་རྒྱལ་ས་ཝ་ཤིང་ཏོན་དུ་གཟེངས་རྟགས་གནང་རྒྱུ་ཡིན་འདུག་ལ་སྐབས་དེ་དུས་གཟེངས་རྟགས་གནང་རྒྱུའི་མཛད་སྒོ་ཧ་ཅང་གྲ་རྒྱས་ཤིག་ཀྱང་ཚོགས་གནང་གི་ཡོད་འདུག་ལས་རིམ་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ། མཇུག་ཏུ་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་ནང་ཉེ་དུས་རྒྱ་གར་གྱི་བདེན་སྲུང་བློན་ཆེན Raj Nath Singh མཆོག་གིས་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་འཕགས་བོད་གཉིས་ཀྱི་ས་མཚམས་ཀྱི་རྒྱ་གར་གྱི་མངའ་སྡེ་ཁག་དང་རྒྱ་གར་གཞུང་གིས་ཐད་ཀར་འཛིན་སྐྱོང་གནང་བའི་ས་གནས་ཁག་བཅུ་གཅིག་ནང་གཞི་རྒྱ་ཆེ་བའི་འཛུགས་སྐྲུན་ལས་གཞི་དགུ་བཅུ་དབུ་འབྱེད་གནང་བ་དེའི་སྐོར་ཉམས་ཞིབ་པ་མི་སྣ་སོགས་ལ་འདི་གའི་གསར་འགོད་པ་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནད་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་དེ་བསྐྱར་དུ་གསན་རོགས་གནང། གསན་མཁན་རྣམ་པ་ལྷན་རྒྱས་ལ་སྐུ་ཡོད་ལྷག་དཀར་བཟང་བའི་འཚམས་འདྲི་ཞུས་པ་དང་སྦྲགས་ད་ལྟ་གོང་དུ་ངོ་སྤྲོད་གནང་བ་བཞིན་རྒྱ་ནག་གཞུང་གིས་བོད་བཙན་བཟུང་བྱས་རྗེས་འདས་པའི་ལོ་བཅུ་ཕྲག་ཁ་ཤས་རིང་ས་མཚམས་ཁུལ་ལ་གྲོང་སྡེ་གསར་བཟོ་སོགས་རྨང་གཞིའི་འཛུགས་སྐྲུན་གྱི་ལས་གཞི་ཁག་སྤེལ་དང་སྤེལ་མུས་ཁག་ལ་རྒྱ་གར་གྱིས་ཁ་གཏད་གདོང་ལེན་གནང་ཕྱིར་དང་རྒྱ་གར་གྱི་བདེ་འཇགས་སྲུང་སྐྱོབ་ཆེད་དུ་ཉེ་དུས་རྒྱ་གར་གྱི་བདེ་སྲུང་བློན་ཆེན་མཆོག་གིས་འཕགས་བོད་གཉིས་ཀྱི་ས་མཚམས་ཤར་ཨ་རུ་ནཱ་ཅལ་མངའ་སྡེའམ་མོན་ཡུལ་ནས་ནུབ་ལ་དྭགས་བཅས་པའི་འཕགས་བོད་གཉིས་ཀྱི་ས་མཚམས་ཁུལ་ལ་གཞི་རྒྱ་ཆེ་བའི་རྨང་གཞིའི་འཛུགས་སྐྲུན་གྱི་ལས་འཆར་དགུ་བཅུ་ལྷག་དབུ་འབྱེད་གནང་སྐོར་སྙན་སྒྲོན་ཞུ་གི་ཡིན།

རྒྱ་གར་གསར་པའི་རྒྱུན་གཏན་གསར་པ་ཞིག་ཆགས་ཡོད་པར་ཁོང་གིས་ངོས་འཛིན་གནང་གི་ཡོད་སྐོར་གསུངས་ནས་དེའི་དཔེ་མཚོན་དུ་ཉེ་དུས་རྒྱ་གར་གྱི་ཨི་སི་རོ་ཞེས་པའི་མཁའ་དབྱིངས་ལས་ཁང་གིས་ཟླ་བའི་གྲོང་ཁྱེར་གྱི་ལྷོ་ཕྱོགས་ཁུལ་ལ་ཅཱན་ཏར་ཡཱན་གསུམ་པ་ཞེས་པའི་མཁའ་གྲུ་ལམ་ལྷོངས་ལྡན་པའི་སྒོ་ནས་བཏང་སྟེ་རྒྱ་གར་གྱི་རྒྱལ་དར་ཟླ་བའི་གྲོང་ཁྱེར་ནང་བསྒྲེངས་ཚུགས་ཐུབ་སྐོར་སོགས་ཀྱི་ལོ་རྒྱུས་ཁག་གསུངས་འདུག། ཨ་བྷི་ཧཱལ་མེ་ཧི་ཨི་སི་རོ་ནས་ཤིའུ་ཤཀ་ཏི་པོའིན་པར་རྩ་ས་ལེན་ཏིང་ཀ་ར་ཀ་རི།

ཡང་གོང་ཞུས་ལས་གཞི་ཁག་དབུ་འབྱེད་མཛད་སྒོའི་ཐོག་རྒྱ་གར་གྱི་བདེ་སྲུང་བློན་ཆེན Raj Nath Singh མཆོག་གིས་རྒྱ་ནག་གཞུང་གིས་ལོ་ཤས་ནས་རྒྱ་དཀར་ནག་གཉིས་ཀྱི་མཐའ་མཚམས་ཉེ་འགྲམ་དུ་འབྱོར་འབྲིང་གྲོང་ཚོ་གཙོས་དམག་དོན་ལས་གཞི་རྒྱ་སྐྱེད་མྱུར་ཚད་མགྱོགས་པོའི་ཐོག་ནས་འཛུགས་སྐྲུན་བྱེད་བཞིན་ཡོད་པར་མངོན་གསལ་བཏོན་ནས་རྒྱ་གར་གཞུང་གིས་ཀྱང་ས་མཚམས་ཀྱི་ཉེན་སྲུང་ལས་གཞི་དེ་དག་གལ་ཆེར་བརྩིས་གནང་བ་དང་ལྷག་པར་དུ་ལས་གཞི་དེ་དག་གིས་དམག་འཐབ་ཀྱི་ལས་དོན་གཙོས་མཐའ་མཚམས་ཁུལ་ལ་གནས་པའི་མི་དམངས་ཀྱི་བདེ་དོན་དང་དཔལ་འབྱོར་ཡར་རྒྱས་ཀྱང་མགྱོགས་ཚད་མྱུར་པོའི་ཐོག་ནས་འཕེལ་རྒྱས་འགྲོ་རྒྱུར་ཕན་ཐོགས་ཡོད་སྐོར་གསུངས་འདུག་ཡང་ཁོང་གིས་རྒྱ་དཀར་ནག་གཉིས་བར་རྩོད་རྙོག་ཆེ་བའི་ལ་དྭགས་ཤར་ཕྱོགས་ཁུལ་ལ་དབྱར་དགུན་མེད་པར་འགྲུལ་བཞུད་གནང་ཐུབ་པའི་གནས་སྟངས་ཤིག་བསྐྲུན་ཐབས་ཆེད།

ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་སྤྱི་ཟླ་བཅུ་པའི་ནང་རྒྱང་ཐག་ཀི་ལོ་མི་ཀྲར་ལྔ་བརྒྱ་བྱས་པའི་ནེ་ཅུ་ཕུ་ཕུག་ལམ་གསར་བཟོའི་ལས་གཞི་དབུ་འབྱེད་གནང་བ་དང་ད་ལྟ་ལོ་གསུམ་མ་ཕྱིན་གོང་ནས་ཕུག་ལམ་དེ་གསར་བཟོ་ལེགས་གྲུབ་ཟིན་སྐོར་བསྔགས་བརྗོད་གནང་འདུག། རྒྱ་གར་གྱི་ཧི་མ་ལའི་རི་རྒྱུད་ཁུལ་གྱི་མཐའ་མཚམས་ས་ཁུལ་ཁག་ལ་འཛུགས་སྐྲུན་གྱི་ལས་གཞི་མང་པོ་སྤེལ་རྒྱུའི་དབུ་འབྱེད་གནང་བ་དེའི་གལ་གནད་དམ་ཡང་ན་ཤུགས་རྐྱེན་ཇི་ཐེབས་སྐོར་བོད་ཀྱི་སྲིད་ཇུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་འབུམ་རམས་པ་རྗེ་གཞུང་ཚེ་དབང་རྡོ་རྗེ་ལགས་ལ་ཞལ་པར་བརྒྱུད་གནད་འདྲི་ཞུས་པས་ཁོང་གིས་གསུངས་དོན། ཉེ་བའི་ཆར་ལ་ཡ་ད་རྒྱ་གར་གྱི་ད་ལྟ་ཧི་མ་ལ་ཡ་མཐའ་མཚམས་ས་ཁུལ་ནང་ལོགས་ལ་ཡ་འཛུགས་སྐྲུན་གྱི་རྣམ་གྲངས་དགུ་བཅུ་ལྷག་ཙམ་ཅིག་ཨ་ནི་ད་ཅིག་འཛུགས་སྐྲུན་བྱེད་ཡ་གི་ཅིག་ལས་འཆར་ཅིག་གི་འགྲེལ་བཤད་ཅིག་བརྒྱབ་བཞག་ཡོད་རེད་མང་པོ་ཅིག་ནི་ཚར་ཟིན་པ་ཅིག་ཆགས་བསྡད་ཡོད་རེད་མང་པོ་ཅིག་ནི་ཚར་རྒྱུ་རེད་ད་གཙོ་བོ་འདི་ད་འདི་འདི་གི་ད་ཤུགས་རྐྱེན་འདི་ད་ང་ཚོ་དོན་ཚན་གསུམ་གི་ཐོག་ནས་ང་ཚོ་མ་ཅིག་ཞུས་པ་ཡིན་པ་ཡིན་ན་ད་དང་པོ་དེ་ཡིན་པ་ཡིན་ན་ད། ད་ལྟ་དམིགས་བསལ་གྱི་ཉིས་སྟོང་བཅུ་བདུན་ནས་བྱས་རྒྱ་ནག་གིས་བོད་ཀྱི་མཐའ་མཚམས་ས་ཁུལ་ཁག་ནང་ལོགས་ལ་ཡ་མཐའ་མཚམས་འབྱོར་འབྲིང་གྲོང་ཚོ་ཡིན་བྱས་ནས་གང་ལྟར་ད་ཅིག་ཉིས་སྟོང་བཅུ་བདུན་ནས་དེ་ཉིས་སྟོང་ཉི་ཤུ་རྩ་གཅིག་རྩ་གཉིས་བར་དུ་ལ་ཡ་ད་དྲུག་བརྒྱ་ཉི་ཤུ་རྩ་བཞི་ལྷག་ད་ཅིག་བརྒྱབ་བཞག་ཡོད་རེད། མཐའ་མཚམས་འབྱོར་འབྲིང་གྲོང་ཚོ་དེ་ཚོ་ཡིན་པ་ཡིན་ན་ཨ་ནི་འཐབ་ཇུས་གནད་འགག་ཡོད་པའི་གི་ས་ཆ་རེད་ད་ག་ནང་བཞིན་གྱི་ཨ་ནི་ས་ཆ་གལ་གནད་ཆེན་པོ་ཤ་སྟག་ལ་བརྒྱབ་ཡོད་དུས་ཙམ་པ་ལ་ཡང་འདི་ཚོ་ཨ་ནི་ཅིག་མ་འོངས་པ་ལ་ཡང་ཨ་ནི་རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་ཀྱི་ཨ་ནི་ས་བདག་བྱེད་ཡ་དང་ཨ་ནི་ད་ག་ནང་བཞིན་གྱི་རྩོད་རྙོག་ཡོད་པའི་ས་ཁུལ་ཁག་ནང་ལོགས་ལ་ཡང་ཨ་ནི་ཅིག་ག་ལེ་ག་ལེ་ས་ཆའི་ཐོག་ནས་ཨ་ནི་ཅིག་དབང་འཛིན་བྱེད་ཡ་དེ་འདྲའི་གི་ད་གནས་བབ་ཅིག་ཆགས་བསྡད་ཡོད་དུས་ཙམ་པ་ལ་ཡང་འདི་ད་འབྲེལ་བ་ཡོད་པའི་གི་ཐོག་ནས་ཨ་ནི་རྒྱ་གར་ངོས་ནས་ཅིག། ཧི་མ་ལ་ཡའི་མཐའ་མཚམས་ས་ཁུལ་ནང་ལོགས་ལ་ཡ། གྲ་སྒྲིག་གནང་ཡ་དེ་ཨ་ནི་སྐབས་དེ་དུས་ལ་ཡ་བབ་ཡོད་དུས་ཙམ་པ་ལ་ཡ་དེ་འདྲའི་ཆ་ནས་ཨ་ནི་གནད་དོན་གཅིག་ཆགས་ཀྱི་འདུག་གནད་དོན་གཉིས་པ་དེ་ཆ་བཞག་པ་ཡིན་པ་ཡིན་ན་ད་སྤྱིར་བཏང་ད་རྒྱ་གར་གྱི་ཨ་ནི་དེ་རིང་སང་ཅིག་ཧི་མ་ལ་ཡའི་མཐའ་མཚམས་ས་ཁུལ་ནང་ལོགས་ལ་ཡ་ཨ་ནི་འཛུགས་སྐྲུན་རྒྱ་སྐྱེད་གནང་ཡ་དེ་ཨ་ནི་ཤུགས་ཆེན་པོ་ཞེ་ཅིག་ཆགས་བསྡད་ཡོད་རེད་དེ་བྱེད་དུས་ཙམ་པ་ལ་ཡ། དེའི་རྣམ་གྲངས་ཀྱི་ཐོག་ནས་ད་ལྟའི་གི་འཛུགས་སྐྲུན་ནང་ལོགས་ལ་ཡར་ཆ་བཞག་པ་ཡིན་ན་ལམ་བཟོ་རེད། གནམ་ཐང་རྒྱབ་ཡ་རེད། ཕུག་ལམ་རྒྱབ་ཡ་དང་དེ་ཚོ་ཚང་མ་ལ་ཅིག་རྒྱ་གར་གྱི་བདེ་སྲུང་དང་འབྲེལ་བ་ཡོད་རེད་ད་ག་ནང་བཞིན་གྱི་བརྟན་ལྷིང་དང་འབྲེལ་བ་ཡོད་རེད་འཐབ་ཇུས་དང་འབྲེལ་བ་ཡོད་རེད་དེ་གཅིག་རྒྱ་གར་དེ་ད་ལྟའི་ཆ་ལ་ཡང་ཨེ་ཤི་ཡ་ནང་ལོགས་ལ་ཡང་ཧ་ཅང་གི་ཡར་རྒྱས་མངོན་གསལ་དོད་པོ་འགྲོ་བའི་ལུང་པ་གཅིག་ཆགས་བསྡད་ཡོད་དུས་ཙམ་པ་ལ་ཡང་དེ་འདྲའི་གི་ཐོག་ནས་སོ་སོ་སོ་སོའི་གི་ཅིག། ས་ཁུལ་ནང་ལོགས་ལ་ཡང་ཨ་ནི་སོ་སོས་ཀྱི་ཨ་ནི་ཡར་རྒྱས་བཏང་ཡག་དེ་ཨ་ནི་རྒྱལ་ཁབ་དེ་གི་ཨ་ནི་ད་ལྟའི་གི་སྲིད་ཇུས་ཆགས་ཡོད་དུས་ཙམ་པ་དེ་དང་འབྲེལ་བ་ཡོད་པའི་གི་གནས་སྟངས་གཅིག་ཆགས་ཀྱི་འདུག་ད་གནས་སྟངས་གསུམ་པ་འདི་ཡིན་པ་ཡིན་ན་ད་འཐབ་ཇུས་རང་བཞིན་ལྡན་པའི་གི་ཐོག་ནས་འགྲེལ་བརྗོད་བྱས་པ་ཡིན་པ་ཡིན་ན་གནད་འགག་ཤུགས་ཆེན་པོ་ཞེ་པོ་ཅིག་ཐོན་གི་འདུག་བ་དམིགས་བསལ་གི་ཉེ་བའི་ཆར་ནས་ད་རྒྱ་ནག་གི་ཨ་ནི Standard Map ཡིན་བྱས་ནས་གང་ལྟར་རྒྱ་ནག་གི་ས་བཀྲ་གི་ཐོག་ལ་ཡང་ཨ་ནི་བྱེད་སྟངས་དེ་གསར་པ་ཟེར་རྒྱུ་ད་མ་རེད་ཡིན་ནའི་རྒྱ་ནག་གི་ས་བཀྲའི་ནང་ལོགས་ལ་ཡང་ཧི་མ་ལ་ཡའི་ས་ཁུལ་ནང་ལོགས་ཀྱི་ཨ་ནི་རྩོད་རྙོག། རྩོད་རྙོག་ཡོད་པའི་ས་ཆ་མང་པོ་ཅིག་ཅིག་ཡིན་ཤག་ཤག་གི་བདག་ཡག་དེ་གསར་པ་དེ་འདྲ་དེ་གད་མ་རེད་དེ་ཡིན་པ་ཡིན་ནའི་ད་ལྟ་གི་གནས་བབ་དང་ཨ་ནི་སྐབས་དེ་འདྲས་ཅིག་ལ་ཡག་ཨ་ནི་རྒྱ་ནག་གི་ས་བཀྲའི་ཐོག་ནས་ཨ་ནི་རྒྱ་སྐྱེད་རིང་ལུགས་སྤེལ་ཡོང་དུས་ཙམ་པ་ལ་ཡག་དེ་ལ་ཡག་ཨ་ནི་ཞིག་རྒྱ་གར་ངོས་ནས་གདོང་ལེན་ལབ་ནས་མི་འདུག་གང་ལྟར་ཡ་ལན་དེ་འདྲས་མ་བརྒྱབ་པ་ཡིན་པ་ཡིན་ན་དེ་ཡང་མ་འོངས་པ་ལ་ཡག་ཨ་ནི་ཞིག་རྒྱ་ནག་གི་བོད་དབང་བསྒྱུར་བྱས་པའི་བརྒྱུད་རིམ་གྱི་ཐོག་ནས་ཨ་ནི་རྒྱ་ནག་གི་རྒྱ་སྐྱེད་རིང་ལུགས་དེ་ཧི་མ་ལ་ཡ་གི་ས་ཁུལ་ནང་ལོགས་རེད་ད་ག་ནང་བཞིན་གྱི་ཨ་ནི་ལྷོ་ཨེ་ཤི་ཡའི་ནང་ལོགས་ལ་ཡར་སླེབས་ཀྱི་ཡོད་པ་དེ་མངོན་གསལ་དོད་པོ་ཡིན་པའི་རྒྱུ་མཚན་ལ་བརྟེན་ནས་ཧི་མ་ལ་ཡ་ས་ཁུལ་གྱི་རྒྱ་གར་གྱི་ཁྱབ་ཁོངས་ཡིན་པའི་ཧི་མ་ལ་ཡ་ས་ཁུལ་ནང་ལོགས་ལ་ཡར་ཨ་ནི་ཅིག་འཛུགས་སྐྲུན་གྱི་གནས་སྟངས་རེད་མི་གི་འཚོ་བའི་གནས་བབ་ཡིན་པ་ཡིན་ནའི་རེད་ཁོར་ཡུག་ཡིན་པ་ཡིན་ནའི་རེད་གང་ལྟར་འདི་འདྲའི་ཐོག་ལ་ཡར་ཨ་ནི་ཡར་རྒྱས་ཅིག་མ་བཏང་བ་ཡིན་པ་ཡིན་ན་མ་འོངས་པ་ལ་ཡར་ཨ་ནི་ཅིག་རྒྱ་གར་གྱི་བདེ་སྲུང་རེད་བརྟན་བརླིང་རེད་ཨ་ནི་བདེ་འཇགས་དེ་ཚོ་ཚང་མ་ལ་ཡང་ཤུགས་རྐྱེན་ཅིག་དང་དོ་བབ་ཤུགས་ཆེན་པོ་ཅིག་ཡོང་གི་ཡོད་པའི་གནས་བབ་ཀྱི་ཐོག་ནས་ད་ལྟའི་གི་ད་རྒྱ་གར་གྱི་ཚ་ཚ་འུར་འུར་ཐོག་ནས་ཅིག་འཛུགས་སྐྲུན་གྱི་རྣམ་གྲངས་སྤེལ་དགོས་ཡ་གྱི་གནད་དོན་དེ་འདྲའི་འདྲ་པོ་ཅིག་ཆགས་ཀྱི་འདུག་ལ། ཡང་གོང་ཞུས་སྐོར་བོད་དོན་འཐབ་རྩོད་པ་དང་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་རྒྱ་གར་གྱི་མངའ་སྡེ་ཁག་ནང་ཟླ་བ་མང་པོའི་རིང་ཕེབས་མྱོང་ཡོད་པ། བསྟན་འཛིན་བརྩོན་འགྲུས་ལགས་ལ་ཞལ་པར་བརྒྱུད་གནད་འདྲི་ཞུས་པར་ཁོང་གིས་གསུངས་དོན། སྤྱི་བཏང་ད་ལྟ་རྒྱ་གར་དེ་འདྲ་བྱེད་དེ་ད་ད་ལྟ་གནས་སྐབས་ལ་ཚ་ཚ་འུར་འུར་བཟོ་ཡ་དེ་ད་རྒྱ་མིས་བོད་ནས་རྒྱ་གར་སྒང་ལ་ཡ་ད་ཅིག་དམག་མིའི་གི་གནོན་ཤུགས་ཆེན་པོ་སྤྲད་ཡ་ཨ་ནི་དངོས་སུ་གདོང་གཏུག་ཡོང་ཡ་གི་ད་ད་བར་དུ་ཉེན་ཁ་བྱུང་ཡོད་རེད་མ་འོངས་པ་ལ་དེ་འདྲ་ཡོང་སྲིད་གི་རེད། དེ་འདྲ་སོང་ཙང་ད་རྒྱ་གར་གྱི་གྲ་སྒྲིག་དེ་ད་ད་ལྟ་ཚ་ཚ་འུར་འུར་འགྲོ་ཡ་དེ་རེད་སྤྱི་བཏང་གི་ཐོག་ནས་རྒྱ་མིས་བོད་ནང་ལ་ཡ་ཡ་ལམ་ཀ་བཟོ་ཡ་ལྕགས་ལམ་བཟོ་ཡ་རི་ལི་ལྕགས་ལམ་བཟོ་ཡ་དེ་ཚོ་ད་བོད་དེ་སྔོན་ཚོད་ནས་རྒྱབ་ཡོད་རེད་ལྷག་པར་དུ་གཅིག་སྟོང་ལྔ་བཅུ་ང་གྲངས་ནས་འགོ་བཙུགས་ཚར་རེད་གཅིག་སྟོང་བརྒྱད་བཅུ་དགུ་བཅུ་བར་ལ་ཡ་ལམ་ཀ་གང་ལ་གང་བཟོས་ཚར་རེད་རྒྱ་གར་གྱིས་ད་སྣང་མེད་བྱས་ནས་བཞག་པ་རེད་བྱས་ནས་ཡ་རྒྱ་གར་གྱི་གཅིག་གིས་ཡར་ཐོན་ལས་གཞི་གི་ཐོག་ནང་ལ་མིའི་གི་ཤེས་ཡོན་དང་འཕྲོད་བསྟེན། གང་ལ་ཡང་སློབ་སྦྱོང་དང་དོ་སྣང་མང་ང་བྱས་པ་མ་གཏོགས། གཅིག་གིས་འཛུགས་སྐྲུན་ལས་གཞི་གི་ནང་ལ་གཅིག་གནད་འགག་གི་ཐོག་ནས་ལམ་ཁ་རྒྱག་ཡ་དང་ལྕགས་ལམ་རྒྱག་ཡ་ལྷག་པར་དུ་ལྷག་པར་ཧི་མ་ལའི་གི་རྒྱུད་ལ་ཡ་དེ་ཉུང་ཉུང་རེད་འདི་མོ་སོང་ཙང་ད་ད་ལྟ་རྗེས་ལུས་ཐེབས་ཡོད་ནས་གཅིག་མ་ཚང་བ་མ་འདུས་པ་མེད་པ་ཨ་ནི་ད་ལྟ་འཛུགས་སྐྲུན་ལས་གཞི་ཚ་ཚ་འུར་འུར་ངང་ནས་འགྲོ་བཞིན་པ་དེ་འདྲ་རེད་ད་ལྟ་ལས་གཞི། དགུ་བཅུ་དབུ་འབྱེད་བྱས་ཚར་རེད་ནི་ལས་ཀ་འདི་ལས་མང་ད་དུང་འགྲོ་དང་འགྲོ་བཞིན་པ་ཅིག་རེད་ད་ལྟ་གནད་འགག་ཆེ་ཅིག་ལ་ཨ་རུ་ན་ཅལ་ཁུལ་ལ་ཨ་རུ་ན་ཅལ་སྨད་ནས་མར་ལམ་ཁ་ཅིག་ད་ལྟ་ད་གོ་ཧ་ཏྲི་དང་ཨི་ཏྲ་ན་གར་གྱི་ལམ་འདི་ནས་ཡར་ཨ་སམ་གྱི་ས་མཚམས་ཡར་ཉེ་བོ་བྱེད་ནི་གནམ་སའི་བར་དུ་ལམ་ཁ་ཅིག་ད་ལྟ་སྔོན་ནས་ཡོད་རེད་ད་ད་ལྟ་འདི་ལས་གནད་འགག་ཆེ་ཅིག་ཧི་མ་ལའི་གི་རྒྱུད་ཀྱི་བོད་ཀྱི་ས་མཚམས་ཁེ་ས།

རྒྱ་གར་གྱིས་འཕགས་བོད་གཉིས་ཀྱི་ས་མཚམས་ཁུལ་ལ་ཡོད་པའི་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་མངའ་སྡེ་སོགས་ཀྱི་ནང་འཛུགས་སྐྲུན་གྱི་ལས་གཞི་དགུ་བཅུ་དབུ་འབྱེད་གནང་བ་དང་འབྲེལ་ཡོད་སྐོར་འབུམ་རམས་པ་ཚེ་དབང་རྡོ་རྗེ་ལགས་དང་བསྟན་འཛིན་བརྩོན་འགྲུས་ལགས Vijay Kranti ལགས་བཅས་ཀྱིས་དགོངས་ཚུལ་བཏོན་གནང་བར་ཐུགས་རྗེ་ཆེ་ཞུས་པ་དང་སྦྲགས། ལེ་ཚན་འདི་དེ་གར་མཚམས་འཇོག་ཞུ་གི་ཡིན་ལེ་ཚན་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཐོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་བསྟན་འཛིན་པདྨ་ལགས་དང་གཡུ་སྒྲོན་གཉིས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།